ཟེར་བ། དེ་ལ་བརྟེན་ནས་དཔལ་དུས་ཀྱི་འཁོར་ལོ་གཙོ་བོ་བྱས་པའི་གསང་འདུས་འཇམ་དཔལ་རྒྱ་མཚོ་དང། གཤིན་རྗེ་གཤེད་དམར་དང། དགྲ་ནག་དང། དེ་ཚོ་དྲངས་ཏེ་ཀྱེ་རེ་ཟིག་དེ་ནས་ག་རེ་ཟིག་པ་རྒྱལ་བ་རྒྱ་མཚོ་ལ་སོགས་པ་སོགས་པས་བླ་མེད་རྒྱུད་ཀྱི་མཐའ་བསྐོར་འདི་སྐད་ཅེས། བླ་མེད་རྒྱུད་ཡི་དམ་དཔེ་གྲངས་མེད་མང་པོ་ཡོད་རེད་བ། སོ་སོའི་ཀ་ཟིག་བློ་ཡུལ་དུ་ཆུད་ཆུད་ཀྱི་ནས་མེད། མཐའ་བསྐོར་བྱས་ནས་ཡོད་འདི་སྐད་ཅེས། བང་རིམ་བཅུ་པ་དེའི་སྟེང་དུ། བླ་མེད་ཀྱི་རྒྱུད་བསྲིངས།

ནི། སྨན་བླ་བདེ་གཤེགས་རྗེ་སྟོང་ཞག་སོང་བཅུ་གསུམ་སྔགས་དུ་ཚོད་དྲངས་ཏེ་ཕྱུགས་ཀྱི་སྤྲུལ་སྐུ་སྣང་བ་ཆོས་ཀྱི་སངས་རྒྱས་དུ་གསུངས། གོང་དག་བང་རིམ་ལྔ་པ་དེའི་སྟེང་དུ་ནི་ཉེ་བའི་སེང་ཆེན་བརྒྱད་ལ་སོགས་པ་བྱང་ཆུབ་སེམས་དཔའ་མཐའ་དགུ་དེ་ཁའི་བྱང་ཆུབ་སེམས་དཔའ་པདྨ་འབུམ་ཕྱུགས་ར་ཡོར་བ་དུ་གསུངས། ལྷ་ཡི་སྣང་བ་གཅིག་ཡིན་པ།

ཨ་དེའི་འོག་ཏུ་ནི་བང་རིམ་གཉིས་པ་བྱས་པ་རེད་བ་བང་རིམ་གཉིས་པ་དེའི་སྟེང་དུ་དཔའ་བོ་དང་མཁའ་འགྲོ་མ། ཨོ་དེ་འདྲ་བོང་དེ་སྐད་ཅེས་ཡུལ་ཉེར་བཞི་ན་བཞུགས་པའི་དཔའ་བོ་དང་མཁའ་འགྲོ་མ་ལ་སོགས་པ། ཨ་བང་རིམ་དང་པོ་དེའི་སྟེང་དུ་ནི་ཆོས་སྐྱོང་སྲུང་མ། གཙོ་བོ་གཙོ་བོ་ཆོས་སྐྱོང་སྲུང་མ་ཡིན་ནོ་མགོན་པོ་ཕྱག་དྲུག་པ་གཙོ་བོ་བྱེད་དགོས་པ་རེད་མགོན་པོ་ཕྱག་དྲུག་པ་བཅས། ནི་ཆོས་རྒྱལ་ཕྱི་ནང་གསང་གསུམ་བཅས། ད་ག་ནང་བཞིན་རྒྱལ་པོ་ཆེན་པོ་རྣམ་ཐོས་སྲས་བཅས། ཨོ་དེ་ཚོ་དྲངས་ཏེ་གཙོ་བོ། བྱས་བྱས་ནས་ག་རེ་ཟེར་དེ་ནི་གདུལ་བྱ་སྐྱེས་བུ་གསུམ་གྱི་སྲུང་མ་ཡིན་ཟེར་བྱས། ཨོ་དེ་ཚོ་དྲངས་ཏེ་ནི་གཙོ་བོ་བྱས་ནས་སྒོམ་པ་བྱས་ད་བང་རིམ་བཅུ་གཅིག་གོང་ཀ་ཚར་བ་རེད་བ། ཚོགས་ཞིང་བང་རིམ་བཅུ་གཅིག་དེ་ཚར། ད་རྒྱལ་པོ་ཆེན་པོ་བཞི་ཟེར་གྱི་རེད་བ་རྒྱལ་པོ་ཆེན་པོ་བཞི་པོ་དེ་ག་པར་སྒོམ་པ་རེད་ཟེར་ན་ནི་ཤར་ཕྱོགས་ལ་འཕགས་སྐྱེས་པོ། ལྷོ་ཕྱོགས་ཤར་ཕྱོགས་ལ་ནི་ཡུལ་འཁོར་སྲུང། ལྷོ་ཕྱོགས་ལ་འཕགས་སྐྱེས་པོ། ནུབ་ཕྱོགས་ལ་མིག་མི་བཟང། བྱང་ཕྱོགས་ལ་རྣམ་ཐོས་སྲས་ཟེར་ནི་དེ་ཕྱོགས་བཞི་པོ་དེ་ན་སྤྲིན་གྱི་ཕུང་པོ་ཡི་སྟེང་དུ་ཡོད་དེ་སྐད་རང་རང་གི་འཁོར་འབུམ་འབུམ་གྱིས་བསྐོར་ནས་ནི།

ཧ་མ་ཅོ་ཅོ་དོ་ཡིས་ཤོག་དེ་དཔེ་ཅི་བྱ་ཡིན་ཧ་མ་སྡེ་སྲིད་སངས་རྒྱས་རྒྱ་མཚོ་ཟེར་མཁན་ཅིག་ང་ཚོ་བོད་ལ་ཡོད་རེད་བ། སྡེ་སྲིད་སངས་རྒྱས་རྒྱ་མཚོ་ཟེར་མཁན་དེ་ད་ལྟ་བོད་ལ་དཔེ་མི་སྲིད་བཀའ་དྲིན་ཆེན་པོ་བྱས་ནས་སྡེ་པ་གཞུང་ཟེར་ཡག་འདྲ་པོ་ཚང་མ་ཐམས་ཅད་ཁོང་གིས་བཙུགས་བཞག་རེད་བ་གཞུང་ཟེར། སྡེ་པ་གཞུང་ཟེར་དེ་འདྲ་བཙུགས་བཞག། རྩེ་པོ་ཏ་ལ་ཉམས་གསོ་བྱས་ནས་ད་ལྟ་རྒྱ་ཆེར་ཡོད་པ་དེ་ཁོང་གི་བཀའ་དྲིན་ཡིན་པ་རེད། ད་ཁོང་ནི་རྒྱལ་བ་ལྔ་པ་སྐུ་མྱ་ངན་ལས་འདས་ཚར་ཏེ། ཐག་ཆོད་པ་ཅིག་ཡག་པོ་ཡོང་གི་མ་རེད་ད་མི་ཡིས་བརྩི་འཇོག་བྱེད་ཀྱི་མ་རེད་ཡིན་ཙང་ཟོ་རམ་བྱེད་བྱས་ནས་རྒྱལ་བ་ལྔ་པ་ལོ་བཅུ་གཉིས་ཀྱི་བར་དུ་ཨེ་ནས་བཙགས་ནས་གསང་བ་དེ་ཕྱི་ལ་མ་སྟོན་བྱེད་བྱས་ནས་བཞུགས་ཡོད་ཟེར་ནས་ད་ག་རང་ལྕགས་གཟིགས་བཤད་ཅེས་ནས། ད་ག་རང་སྐྱག་རྫུན་བཤད་བྱས་ནས་ལོ་བཅུ་གཉིས་པ་ཅིག་གསང་ཐུབ་རེད་བ། དེ་ཡིན་ཙང་རྗེས་མ་རྒྱལ་བ་ཚངས་དབྱངས་རྒྱ་མཚོ་དེ་ནས་དགུང་ལོ་མཐོ་པོ་ཞེ་དྲག་རེད་ཚ་སྟེ། དགུང་ལོ་བཅོ་ལྔ་རེད་ཚར་ཏེ་གཞི་ནས་ཡང་སྲིད་ངོས་འཛིན་བྱས་གནང་བ་རེད། ཨ་དེ་བྱས་ཏེ་སྡེ་སྲིད་སངས་རྒྱས་རྒྱ་མཚོས་ཨེ་ནས།

ཤི་འདུག་ཤི་མི་འདུག་གལ་སྲིད་ཤི་བ་ཡིན་ན་ད་ཤི་བ་དེ་སོང་བ་དང་ཕྱི་ལོག་སྟོན་གྱུར་བ་དེ་མ་འཐུས་ཀྱི་ཐོག་ཤི་བྱས། ད་ཤི་མི་འདུག་ན་ནི་ཤི་མི་འདུག་པ་ད་ག་རང་བྱས། ཡང་ཁོ་རང་གི་སྤྲང་པོའི་ཆ་བྱད་བྱས་ནས་ད་གཟོད་འགྲོ་མཚམས་མཚམས་ལ་ཡང་འབྲོག་པ་དེ་འདྲའི་ཆ་བྱད་ནས་འགྲོ། འགའ་ཤས་འགའ་ཤས་ལ་ཚོང་པ་གི་ཆ་བྱད་བྱས་ནས་ག་པ་ག་ས་ལུང་པ་ག་པ་ག་སར་འགྲོ་དེ་ཁོ་ལ་འགའ་ཤས་འགའ་ཤས་སྡེ་སྲིད་སངས་རྒྱས་རྒྱ་མཚོ་ཡིན་པ་ངོ་ཤེས་ཡོད་རེད། ངོ་ཤེས་དུས་ཁོ་ལ་ཨ་ནི་ཁོ་ཡི་སྡེ་སྲིད་རིན་པོ་ཆེ་ཕེབས་སོ་ཟེར་ནས་ཁོ་སྤྲང་པོའི་ཆ་བྱད་བྱས་ནས་རྩ་ཆེན་པོ་བྱས་བྱས་ནས

འཇིག་རྟེན་པའི་ཚུལ་བཟུང་དེ་སྐད་ཟེར། ཁོང་ངོ་བོ་སངས་རྒྱས་རེད་མདོག་མདོག་བྱས་ནས། སངས་རྒྱས་ཀྱི་གྲལ་ལ་བཞག་དེ་འདྲ་བྱས་པ་ཡིན་ན་ཁོང་ཐུགས་མཉེས་ཀྱི་མ་རེད། སྲུང་མ་དེ་རྩ་ནས་ཐུགས་མཉེས་ཀྱི་མ་རེད། ཁོ་རང་ཚུལ་ག་རེ་བཟུང་གི་ཡིན་ནའི་དེ་ཡིན་པའི་འདུ་ཤེས་རང་བྱས་ནས་ནི། དེ་ལ་དེ་ནི་མཆོད་པ་ལ་སོགས་པ་ཚོ་ཕུལ་དགོས་བྱུང་སོང་ན་དེ་འདྲ་བྱས་པ་ཡིན་ན་ཁོ་རང་གི་ཐུགས་མཉེས་པོ་ཡོད་རེད། ཁོ་ག་རེ་རེད་ཟེར་ན་དེ་དོན་དེ་འགྲུབ་དགོས་ཡིན་ས། སྔ་མ་ཁྱེད་ཀྱིས་དུར་ཞུ་བ་དེ་འདྲ་ཀྱིས་གསུང་གི་འདུག་སྡེ་སྲིད་སངས་རྒྱས་རྒྱ་མཚོ་ཡི་གནང་སྟངས་ལ་བཞག་ཅིག་ནས། རྒྱལ་པོ་ཆེན་པོ་བཞི་ས་རེ་མེད་དུ་བཟོ་དྲང་ཐད་ངོ་མ་བྱེད་ཀྱི་ཡིན་ན་ས་ཐོག་པས་ས་བརྗེས་པ་ཐོག་བཞག་གི་དེ་འདྲ་རེད་དེ་ཡིན་ན་ཡང་ཁོ་ཇི་སྟེ་སྐྱོང་བའི་ཚུལ་བཟུང་བ་སྲིད་སྐྱོང་བ་ངང་སོ་གནས་དེ་ཆོས་ཆོས་ནོ་ལ། ཇི་སྟེ་སྐྱོང་བའི་ཚུལ་བཟུང་བ་ཡང་ཁོ་སང་དུ་ཕ་ཁྱི་བུ་ཐུ་སོ་དེ་འདྲ་སྲིད་སྐྱོང་བ་ཨོ་རྟའི་ཡིན་ས། ཚོགས་ཤིག་གི་བཞུགས་ཁྲི་སྐོར་ལས་ས་ན་བཞག་ཆོག་གི་མེད་པ་རེད། ཚོགས་ཤིག་གི་བཞུགས་ཁྲི་སྐོར་ལས་མ་བཞག་བྱས། ཚོགས་ཤིག་གི་འོག་ལས་བཞག། དེ་མ་གཏོགས་བྱས་པ་ད་འཇིག་རྟེན་ལས་འདས་པའི་ས་དང་པོ་ཐོབ་ཚད་ཀྱི་སྲུང་མ་ཡིན་ནའི་མཁའ་འགྲོ་ཡིན་ནའི་འདྲ་དེ་ཚོ་ཚང་མ་ཐམས་ཅད་ཡར་གོང་ལ་བཞག། དེ་མ་གཏོགས་གཞན་ཚང་མ་ཐམས་ཅད་ནི། ཚོགས་ཕུལ་ཡས་དང་མཆོད་པ་ཕུལ་ཡས་དང་དེ་ཚོ་བྱེད་དགོས་བྱུང་སོང་ན་མར་གྱུར་སེམས་ཅན་ཚོགས་རྣམས་མཉེས་ཕྱིར་འབུལ་ཟེར་གྱི་འདུག་པ་དེ་སྐབས་དེ་ནས་ནི་ཕུལ་ཀྱང་འགྲིག་གི་རེད་བ། དེ་མ་གཏོགས་ཁོ་ཚོགས་ཞིང་དཀྱིལ་ལ་བཞག་དགོས་ཡོད་མ་རེད། ཨོ་དེ་འདྲ་བྱས་ཀྱང་བླ་མ་ཡོངས་འཛིན་ཡེ་ཤེས་རྒྱལ་མཚན་ལ

ཨོ་དེ་འདྲ་བྱས་ཡིན་ཙང་ང་ཚོ་ཚོགས་ཞིང་གསལ་བཏབ་དེ་གོང་ལ་འདུག་སེ་བྱས། ཚོགས་ཞིང་དང་བཅས་པ་གསལ་བཏབ་ཡས་དེ་འདུག་སེ་རེད་ད་ལྟ་དེ་ནང་ཡོད་ཚད། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ནས་བཟུང་སྟེ་ཨེ་ནས་བླ་མ་ཡི་དམ་སངས་རྒྱས་བྱང་སེམས་ཡི་དམ་དེ་ལ་ཡི་དམ་རྒྱུད་སྡེ་བཞི་པོ་དེ་གོ་རིམ་མ་འཁྲུལ་བ་ཅིག་བྱས་བྱས། དེ་ནས། བསྐལ་བཟང་གི་སངས་རྒྱས་སྟོང་བྱང་ཆུབ་སེམས་དཔའ་ཚོ། ཉན་ཐོས་རང་རྒྱལ། དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་སོགས་དེ་ཡོད་ཚད། གཙོ་བོ་གཙོ་བོ་དེ་དག་ཆོས་སྐྱོང་སྲུང་མ་ཡིན་ཟེར་ན་མགོན་པོ་ཕྱག་དྲུག་པ་དེ་ཡིན་གཅིག་མིན་གཅིག་གསལ་བཏབ་དགོས་རེད།

དོན་དག་དེ་འདུག་སེ་བཤད་ཚར་བ་བྱས། ད་མར་ལོག་གི་ད་འཁོར་གྱི་ལྷ་ཚོགས་རྣམས་གསལ་འདེབས་ཚུལ་ནི་གཞུང་ཉིད་ལས། མཐའ་བསྐོར་རིམ་བཞིན་དངོས་བརྒྱུད་བླ་མ་ཡི་དམ་དཀྱིལ་འཁོར་ལྷ་ཚོགས་དང་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་བསྟན་སྲུང་རྒྱ་མཚོས་བསྐོར་ནས་བཞུགས་སོ་ཞེས་སོ། དེ་ཡི་དོན་དམིགས་པ་ཡིད་ལ་བྱ་ཚུལ་ནི། དྲིན་ཅན་རྩ་བའི་བླ་མ་དེ་ཉིད་ཀྱི་ཐུགས་ཀ་ནས་འོད་ཟེར་གཡས་ཕྱོགས་སུ་འཕྲོས་པའི་སྣེ་མོར། སྣ་ཚོགས་པད་ཟླའི་སྟེང་དུ། རྗེ་བཙུན་བྱམས་པ་ལ་འཕགས་པ་ཐོགས་མེད་ལ་སོགས་པའི་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་རྣམས་ཀྱིས་བསྐོར་ནས་བཞུགས་པ། འོད་ཟེར་གཡོན་ཕྱོགས་སུ་འཕྲོས་པའི་སྣེ་མོར། སྣ་ཚོགས་པད་ཟླ་ཡི་སྟེང་དུ་རྗེ་བཙུན་འཇམ་པའི་དབྱངས་ལ་འཕགས་པ་ཀླུ་སྒྲུབ་ལ་སོགས་པ་ཟབ་མོ་ལྟ་བརྒྱུད་ཀྱི་བླ་མ་རྣམས་ཀྱིས་བསྐོར་ནས་བཞུགས་པ། འོད་ཟེར་མདུན་ཕྱོགས་སུ་འཕྲོས་པའི་སྣེ་མོར། པད་ཟླ་ཡི་སྟེང་ལ་དྲིན་ཅན་རྩ་བའི་བླ་མ་དེ་ལ་རང་ལ་དངོས་སུ་ཆོས་འབྲེལ་ཡོད་པའི་བླ་མ་རྣམས་ཀྱིས་བསྐོར་ནས་བཞུགས་པ། ད་བླ་མ་རྣམས་ཀྱིས་བསྐོར་ནས་བཞུགས་པ། དེ་བླ་མ་གཅིག་ལུས་འཇུག་རྒྱུ་ཡོད་མ་རེད་བླ་མ་གཅིག་ལུས་པ་ཡིན་ན་རང་རྟོགས་པ་སྐྱེ་ཡི་མ་རེད། ད་གཙོ་བོ་དེ་སུས་བྱེད་དགོས་རེད་ཟེར་ན་རང་ལ་དཔེར་ན། བཀའ་དྲིན་སུམ་ལྡན་གྱི་རྩ་བའི་བླ་མ་ཟེར་ལབ་རེད་པ། དེ་ལབ་པ་ཡིན་ཙང་རང་ལ་དཔེར་ན། རྒྱུད། སོ་སོའི་རྒྱུད་འདུལ་བ་ལ་ག་རེ་ཕན་གྱི་འདི་ནས། ཆོས་མང་པོ་ཞུས་མྱོང་གི་རེད་པ་འགའ་ཞིག་འགའ་ཤས་ཡིན་ན་བླ་མ་ལྔ་བཅུ་དྲུག་ཅུ་ལས་ཆོས་ཞུས་མྱོང་མཁན་ཡོང་གི་རེད། འགའ་ཞིག་འགའ་ཤས་ལ་གཉིས་གསུམ་ཙམ་མ་གཏོགས་མེད་མཁན་དེ་འདྲ་ཡོང་གི་རེད། དེ་ཡིན་ན་ནི་ཆོས་སྟོན་པ་ལ་དེ་རང་གི་རྒྱུད་འདུལ་བ་ལ་ཉོན་མོངས་པ་མར་འགྲིབ་ཡས་དང། ཡོན་ཏན་ཡར་སྐྱེ་ཡས་ལ་ཕན་གྱི་དེ་ནི་ཕན་ཤོས་ཕན་ཤོས་དེ་གཙོ་བོ་ལ་བཟུང། ཡིད་ཀྱི་དྲངས་པའི་གང་ག་བླ་མ་གང་ངོ་བོ་གཅིག་ཡིན་བསམ་སོ་རམ་དྲན་དགོས། བཟང་ངན་དབྱེ་བ་རྩ་ནས་མ་བྱེད་པར་བྱས་ངོ་བོ་གཅིག་ཡིན་བསམ་སོ་རམ་བྱས། ཡིན་ནའི་རྣམ་པ་གསལ་འདེབས་དུས་ཅིག་གཙོ་བོ་བྱེད་དགོས་རེད་བ་དེ་གཙོ་བོ་དེ་བྱས། སྟོབས་ཞེས་ནས་ནི། བླ་མ་གཅིག་ལུས་བཅུག་པ་ཡིན་ན་རྟོགས་པ་སྐྱེ་གི་མ་རེད་ཚང་མ་སྒྲུབ་ཁང་དགེ་ལེགས་རྒྱ་མཚོའི་རྣམ་ཐར་ནི་ཡོད་དེ་བྱས་པ་རེད། སྒྲུབ་ཁང་དགེ་ལེགས་རྒྱ་མཚོས་ནི། དྲུང་པ་རྟ་ཕུག་པ། དྲུང་པ་རྟ་ཕུག་པ་དམ་ཆོས་རྒྱལ་མཚན་དང་བརྩོན་འགྲུས་རྒྱལ་མཚན་ཟེར་ཁོང་གཉིས་གཉིས་ཀ་གི་སློབ་མ་རེད། ཡང་ཁོང་གཉིས་ནས་བླ་མ་མཆོད་པ་མན་ངག་དེ་བསྟན་གནང་བྱས་ནས་སྒོམ་ལ་བསྐྱོད་དེ། སྒོམ་ལ་བསྐྱོད་དེ་ཁོ་ལ་ཟླ་བ་མང་པོ་བསྒོམས་ཏེ་ཁོ་ལས་ཅག་ནི། རྟགས་མཚན་ཁྱད་པར་ཅན་ཅིག་རྩ་ནས་མ་བྱུང་བ་རེད། རྟགས་མཚན་ཁྱད་པར་ཅན་ཅིག་མ་བྱུང་བ་བྱས། བླ་མའི་སྐུ་མདུན་ཡར་ཞུས་ནས་ང་རྟོགས་པ་ཁྱོན་ནས་སྐྱེ་གི་མི་འདུག་ག་རེ་ཡིན་ནམ་ཟེར། དེ་བྱས་ཏེ་ཁོ་ལ་ཁྱོད་རང་བླ་མ་གཅིག་ལུས་ཡོད་རེད་ཟེར་བཀའ་གནང་ཡིན་པ་རེད། དགོངས་པ་ལྟ་བུ་པའི་བླ་མ་གྱི་ལས་བཅོལ་བའི་ཚེ་བླ་མ་རྩ་ནས་ལས་མེད་ཚེ་བླ་མ་ཡོངས་རྫོགས་གོ་འགའ་ངང་པའི་ཚོགས་གཞི་ལ་བཞག་ཅེས་ནི་དགོངས་རྒྱུ་ཡོད་དེ་བར་བཅད་རྒྱུ་ཡོད་ཚེ། ད་ལྟའི་ཆར་ན་སྲོག་ལོངས་སྟོང་ཞིག་བླ་མ་ལས་ཡི་གེ་རེ་མ་གཏོགས་གཞན་རྟོག་པ་སྤྱི་འཚོལ་ཡི་དམ་མ་མཆིས་རྩ་ནས་ཡོང་གི་མ་རེད། ཁོ་རང་མཐའ་བསྐོར་རེ་ཁུར་ནས་སྲོག་ལོངས་སྟོང་དེ་བཀོལ་ལ། ཧ་མ་ཧ་མ་ཁྱོག་ཁྱོག་བཀོལ་ནས་དེ་བར་བཅད་ལ་ཡི་གེ་ཏོག་ཙེ་ལྷོག་ཉོ་མཁན་གྱི་ཅི་ཡོད་ཡིན་པ་རེད་དེ་རྒྱུ་མ་ནི། ཕྱིན་པ་བཅས་བྱས་ནས། ཁྱིམ་པ་བྱེད་བྱས་ནས་ཞིང་ཁ་འགྲོ་ཡག་དང་ནི་ནང་གི་ཁྱིམ་གྱི་ལས་ཀ་དེ་འདྲ་བྱས་ནས་སྐྱོ་པོ་སྐྱོ་པོ་ཞིག་ཡོད་ནས་དེ་བག་ཚ་བག་ལ་ལ་དེ་ཡོས་རིན་པོ་ཆེ་དྲག་རེད་ས་བརྗེད་ཅེ་ནས། ཁོས་ཞིང་ཁའི་རྨོན་པ་རྒྱག་ག་འགྲོ་གི་རེད་ནང་གི་བྱ་བ་དེ་འདྲ་བྱེད་གི་རེད། ཨ་དེ་ནས་བླ་མ་ཡིན་པ་བྱས་ཏེ་ཆུང་ཆུང་ཆུང་མ་དེ་བླ་མ་བསྟེན་ཡོད་མི་རུང་བ་དེ་བས་བརྗེད་བྱས་ནས་དེ་སྒོམ་རྒྱུ་མ་རག་གི། ད་ང་དེ་ལུས་བཞག་དེ་སྔ་མ།

སོ་སོ་ཡིས་ཆོས་འབྲེལ་ཐོབ་པ་དེ་ལ་བླ་མ་ཟེར་གི་རེད་ཆོས་འབྲེལ་མ་ཐོབ་པ་ཡིན་ན་བླ་མ་ཟེར་གྱི་མ་རེད། ཆོས་འབྲེལ་ཐོབ་མིན་ཅིག་བྱེད་དགོས་རེད། ད་ང་རང་ཚོ་བླ་མ་ལ་ཆོས་སུ་ཆེའུ་ཟེར་ཏེ་འཇིག་རྟེན་ན་གྲགས་བསྡད་མཁན་བླ་མ་དེ་འདྲ་ཅིག་ལ་ཁ་ཤས་ཀྱིས་བསམ་བློ་གཏོང་གི་འདུག་ག། འཇིག་རྟེན་ན་གྲགས་བསྡད་མཁན་བླ་མ་བླ་མ་ཟེར་གྱི་ཡོད་རེད་བ་དེ་འདྲ་ཅིག་ལ་བླ་མ་གང་ག་དེ་ཟེར་གྱི་ཡིན་པ་རེད་བསམ་བླ་མ་བླ་མ་ཟེར་ནི་དེ་ཁྱིམ་པ་མི་ནག་པ་ཡིན་ནའི་འགྲིག་གི་རེད། དུད་འགྲོ་ཁྱི་དང་ཕག་པ་དེ་འདྲ་ཡིན་པ་ཡིན་ནའི་སོ་སོ་གིས་ཆོས་འབྲེལ་ཐོབ་མྱོང་པ་ཡིན་ནའི་དེ་ལ་བླ་མ་ཟེར་གྱི་འདུག་ཁོང་བཞག་དགོས་རེད། ཡང་ཅི་སྟེ་ན་གྲགས་དེ་ཁྱེད་བླ་མ་འདི་ན་མང་པོ་ཡོད་པ་ཡིན་ནའི་སོ་སོའི་ཆོས་ཁྲིད་ཐོག་མ་ཁྱེད་ན་སོ་སོའི་བླ་མ་གྲལ་དུ་བཞག་ཡ་ཡོད་མ་རེད། ཆོས་ཁྲིད་དེ་ཚོའི་ཚིགས་བཅད་གཅིག་ཙམ་ཉན་པ་ལ། རང་གི་བླ་མར་མི་འཛིན་པ་གསལ་ཞིག་རོ། ཚིག་རྐང་གཅིག་ཙམ་ཅིག་ཉན་པ་ཡིན་ནའི་རང་གི་བླ་མ་ལ་བཞག་དགོས། རང་གི་བླ་མ་ལ་བཞག་དགོས། དཔེར་ན་འདུལ་བ་ནས་བཤད་པའི་བླ་མ་མདོ་སྡེ་ནས་བཤད་པའི་བླ་མ་སྔགས་ནས་བཤད་པའི་བླ་མ་ཟེར་དེ་འདྲ་འདུལ་བ་འདུལ་བ་ནས་བཤད་པའི་བླ་མ་ཟེར་ཡིན་དེ་བླ་མ་བདུན་ཡོད་རེད།

རྗེ་ཡི་དབུ་ཡི་གཙུག་ཏོར་ལ་རྗེའི་བཞུགས་ཁྲི་སྟེ་མ་རེག་ཙམ་མ་རེག་ཙམ་གྱི་སྟོང་པ་སྟེ་སྟེ་ཡོལ་བ་ཅན་ཨུ་དང་སུ་ཡོད་པའི་ཐོ་བརྩེགས་སུ་གསལ་ཏེ་དེ་རེད་ཐོ་བརྩེགས་སུ་བཞུགས་པ། དྲིན་ཅན་རྩ་བའི་བླ་མ་དེ་ཉིད་ཀྱི་མདུན་གྱི་པད་འདབ་ལ་བཅོམ་ལྡན་འདས་དཔལ་གསང་བ་འདུས་པ་ཟེར་དཔལ་གསང་བ་འདུས་པ་ཁྱེད་དེ་སྤྱིར་བཏང་གི་བྱེད་ཀྱི་ཡིན་ན་ང་ཚོ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་མདུན་དེ་ནས་ལ་ཚོགས་ཞིང་ནང་བྲིས་ཏེ་གསང་བ་འདུས་པ་བྲིས་དང། མང་ཆེ་གསང་བ་འདུས་པ་བྲིས་ཀྱི་འདུག་དེ་གཙོ་བོ་དེ་བྱས་ཏེ་དེ་རེས།

དབུ་སྐྲ་རལ་པའི་ཐོར་ཚུགས་ཅན་རིན་པོ་ཆེའི་རྒྱན་བརྒྱད་ཀྱིས་བརྒྱན་ཅིང་དར་སྣ་ཚོགས་ཀྱི་ན་བཟའ། རིན་པོ་ཆེའི་རྒྱན་བརྒྱད་ཀྱིས་བརྒྱན་པ་དར་བཟང་པོའི་སྟོད་གཡོགས་དང་སྨད་གཡོགས་གསོལ་བ། རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ། ཡུམ་རེག་བྱ་རྡོ་རྗེ་མ་སྐུ་མདོག་སྔོན་པོ་སྔོ་དཀར་དམར་བའི་ཞལ་གསུམ་ཕྱག་དྲུག་གི་གཡས་རྡོ་རྗེ་འཁོར་ལོ་པདྨ་གཡོན་དྲིལ་བུ་རིན་ཆེན་རལ་གྲི་འཛིན་པས་འཁྱུད་པ། རྟེན་དང་བརྟེན་པར་བཅས་པའི་དཀྱིལ་འཁོར་ཡོངས་སུ་རྫོགས་པ། རྟེན་བརྟེན་པ་དེ་གསང་འདུས་མི་བསྐྱོད་རྡོ་རྗེ་རྟེན་བརྟེན་པའི་དཀྱིལ་འཁོར་ཡོངས་སུ་རྫོགས་པ་ཅིག་སྒོམ་དགོས་རེད། གལ་སྲིད་དེ་སྒོམ་ཐུབ་ཀྱི་མི་འདུག་ན་ཨ་ནི་གཙོ་བོ་གཅིག་པོ་སྒོམ་ན་འགྲིག་གི་ཡིན་པས། གཡས་ཀྱི་པད་འདབ། གཡས་ཀྱི་པད་འདབ་ལ་ཟེར། ད་མདུན་ལ་གསང་བ་འདུས་པ་བཞག་པའི་དབང་དུ་བཏང་ན་གཡས་ཀྱི་པད་འདབ་དེ་ལ་དཔལ་རྡོ་རྗེ་འཇིགས་བྱེད་བཞག། དཔལ་རྡོ་རྗེ་འཇིགས་བྱེད་མདུན་ལ་བཞག་པ་ཡིན་ན་གཡས་ཀྱི་པད་འདབ་དེ་ལ་གསང་བ་འདུས་པ་བཞག་པ་ཡིན་པས། གཡས་ཀྱི་པད་འདབ་ལ་བཅོམ་ལྡན་འདས་དཔལ་རྡོ་རྗེ་འཇིགས་བྱེད་སྐུ་མདོག་མཐིང་ནག་ཞལ་དགུ་ཕྱག་སོ་བཞི་ཞབས་བཅུ་དྲུག་པ། ཡུམ་རྡོ་རྗེ་རོ་ལངས་མས་འཁྱུད་པ། རྟེན་དང་བརྟེན་པར་བཅས་པའི་དཀྱིལ་འཁོར་ཡོངས་སུ་རྫོགས་པ། རྒྱབ་ཀྱི་པད་འདབ་ལ་བཅོམ་ལྡན་འདས་དཔལ་ཀྱེ་རྡོ་རྗེ། སྐུ་མདོག་མཐིང་ག་ཞལ་བརྒྱད། ཕྱག་བཅུ་དྲུག། ཞབས་བཞི་པ་རྩ་ཞལ་ནག་པོ་གཡས་ཞལ་དཀར་པོ། གཡོན་ཞལ་དམར་པོ་སྟེང་ཞལ་དུད་ཁ། གཡས་གཡོན་གྱི་ཞལ་ལྷག་མ་གཉིས། ནག་པོ་ཞལ་རེ་རེ་ལ་སྤྱན་གསུམ་གསུམ་དང་ལྡན་ཞིང་མཆེ་བ་བཞི་བཞི་གཙིགས་ཤིང་ཞལ་རྣམ་པར་གྱུར་པའི་སྨིན་མ་དང་སྨ་ར་དམར་སེར་ཆོས་ཀྱི་རལ་པའི་ཐོར་ཅོག་སྤྱི་བོར་བཅིངས་པའི་རྩེ་མོར་སྣ་ཚོགས་རྡོ་རྗེས་མཚན་པ། ཐོད་པ་དཀར་པོ་ལྔ་ལྔ་ཡིས་དབུ་ལ་བརྒྱན་ཅིང་ཁྲག་འཛག་པའི་མགོ་བོ་རློན་པ་ལྔ་བཅུའི་དོ་ཤལ་བཅས་པ་ཕྱག་བཅུ་དྲུག་གིས་ཐོད་པ་བཅུ་དྲུག་བཟུང་བས། ཕྱག། ཐོད་པ་བཅུ་དྲུག་བཟུང་བ་ཕྱག་བཅུ་དྲུག་གིས་ཐོད་པ་བཅུ་དྲུག་བཟུང་བའོ་ཟེར་ཡིན་པ་རེད། གཡས་ཀྱི་དང་པོ་ན་གླང་པོ་ཆེ་དཀར་པོའོ་ཟེར། གཡས་ཀྱི་དང་པོ་ན་གླང་པོ་ཆེ་དཀར་པོ། གཡོན་གྱི་དང་པོ་ན་ས་ཡི་ལྷ་མོ་སེར་པོ། དེ་གཉིས་ཀྱིས་ཡུམ་ལ་འཁྱུད་པ། གཡས་གཉིས་པ་ན་རྟ་ལྗང་ཁུ་གསུམ་པ་ན་བོང་བུ་གྭ་པ། བཞི་པ་ན་གླང་དམར་པོ། ལྔ་པ་ན་རྔ་མོ་ཐལ་ཀ། དྲུག་པ་ན་མི་དམར་པོ་བདུན་པ་ན་ཤ་པ་སྔོན་པོ། ཤ་ར་བྷ་སྔོན་པོ། བརྒྱད་པ་ན་བྱི་ལ་སེར་པོ། གཡོན་གྱི་གཉིས་པ་ན་ཆུ་ལྷ་དཀར་པོ། གསུམ་པ་ན་རླུང་གི་ལྷ་ལྗང་ཁུ། བཞི་པ་ན་མེ་ཡི་ལྷ་དམར་པོ། ལྔ་པ་ན་ཟླ་བའི་ལྷ་དཀར་པོ། དྲུག་པ་ན་ཉི་མའི་ལྷ་དམར་པོ། བདུན་པ་ན་གཤིན་རྗེ་སྔོན་པོ། བརྒྱད་པ་ན་གནོད་སྦྱིན་སེར་པོ། ཞབས་མདུན་མ་གཉིས། གཡས་བརྐྱང་གཡོན་བསྐུམ་རྒྱབ་མ་གཉིས་སྐྱིལ་ཀྲུང་ཕྱེད་པའི་གར་སྟབས་ཀྱིས་བཞུགས་པ། རྡོ་རྗེ་བདག་མེད་མ་སྔོན་པོ་ཞལ་གཅིག་ཕྱག་གཉིས་སྤྱན་གསུམ་པ། ཕྱག་གཡས་ཀྱིས་གྲི་གུག་འཕྱར་ཞིང་གཡོན་པས་ཐོད་པ་དང་ཁ་ཊྭཱཾ་ག་བཟུང་ནས་ཡུམ་ལ་འཁྱུད་པ། རྟེན་དང་བརྟེན་པར་བཅས་པའི་དཀྱིལ་འཁོར་ཡོངས་སུ་རྫོགས་པར་གསལ། འོ་དེ་ཀྱཻ་རྡོ་རྗེ་ཀྱི། དཀྱིལ་འཁོར་དེ་དགོངས་སུ་བརྗོད་ཅིང་བདག་མ་དེ་ལ། གཡོན་གྱི་པད་ཟླ་ལ་བཅོམ་ལྡན་འདས་འཁོར་ལོ་བདེ་མཆོག།

གསང་བ་འདུས་པ་དོར་བའི་བརྗིད་ཆེའི་ཉི་ཐོག་སུ་འཇིགས་བུ་འཇོག་མེད་དུ་དག་གིས་ཤེས་ཚད་དུ་བསྐྱེད་པ་རལ་པ་གྱེན་དུ་བརྫེས་པའི་སྐྱིལ་མོ། རྩེ་མོ། སྣ་ཚོགས་རྡོ་རྗེས་མཚན་པ། དབུ་ཡི་གཡོན་དུ་ཟླ་བ་ཕྱེད་པས་མཚན་པ། ཐོད་པ་དཀར་པོ་ལྔ་ལྔ་ཡི་དབུ་ལ་བརྒྱན་ཅིང་ཁྲག་འཛག་པའི་མགོ་བོའི་ཕྲེང་བ་འཕྱང་བ། ཕྱག་དང་པོ་གཉིས་ཀྱིས་རྡོ་རྗེ་དང་དྲིལ་བུ་བཟུང་ནས་ཡུམ་ལ་འཁྱུད་པ། དེ་ཡི་འོག་མ་གཉིས་ཀྱིས་གླང་པོ་ཆེ་ཡི་པགས་པ་སྡིགས་མཛུབ་དང་བཅས་པའི་ཕྱག་གིས་བརྒྱངས་ནས་འཛིན་པ། གཡས་གསུམ་པ་ན་ཌཱ་མ་རུ་བཞི་པ་ན་དགྲ་སྟ་ལྔ་པ་ན་གྲི་གུག་དྲུག་པ་ན་མདུང་རྩེ་གསུམ་པ། གཡོན་པའི་ཕྱག་གསུམ་པ་ན་རྡོ་རྗེས་མཚན་པའི་ཁ་ཊྭཱཾ་ག་བཞི་ཀ། བཞི་པ་ན་ཁྲག་གིས་གང་བའི་ཐོད་པ། ལྔ་པ་ན་རྡོ་རྗེ་ཞགས་པ། དྲུག་པ་ན་ཚངས་པའི་མགོ་བོ་གདོང་བཞི་པ་འཛིན་པ། སྟག་གི་པགས་པའི་ཤམ་ཐབས་ཅན་ཡུམ་རྡོ་རྗེ། ཡུམ་རྡོ་རྗེ་ཕག་མོ་དམར་མོ། ཞལ་གཅིག་ཕྱག་གཉིས་ཀྱི་གཡས་རྡོ་རྗེ་དང་གཡོན་ཐོད་པ་འཛིན་པ། ཡབ་ལ་འཁྱུད་པ་ཞབས་གཉིས། ཡབ་ཀྱི་བརླ་ཡི་སྟེང་ནས་འཁྲིལ་བ། རྟེན་དང་བརྟེན་པར་བཅས་པའི་དཀྱིལ་འཁོར་ཡོངས་སུ་རྫོགས་པ། ད་འཁོར་ལོ་སྡོམ་པ་དེ་ནས་ལྷ་དྲུག་ཅུ་རེ་གཉིས་ཀྱི། བརྟེན་པ་གཞལ་ཡས་ཁང་དང་བཅས། རྟེན་གཞལ་ཡས་ཁང་དང་བཅས་པ་ཡོངས་སུ་རྫོགས་པ་སའི་རྟའུ་ཟེར་བ་སྟེ་བཞི་པོ་སྟེ། ཕྱོགས་བཞིར་འདབ་མ་བཞི་པོ་དེ། དེའི་འོག་གི་པད་ཟླ་ལ་བཅོམ་ལྡན་འདས་དུས་ཀྱི་འཁོར་ལོ་སྐུ་མདོག་སྔོན་པོ། ཞལ་བཞི་པའི་རྩ་ཞལ་ནག་པོ་དྲག་ཅིང་མཆེ་བ་གཙིགས་པ། གཡས་ཞལ་དམར་པོ་ཆགས་པ་དང་བཅས་པ། རྒྱབ་ཞལ་སེར་པོ་ཏིང་ངེ་འཛིན་ལ་གནས་པ། གཡོན་ཞལ་དཀར་པོ་རབ་ཏུ་ཞི་བ། ཞལ་རེ་རེ་ལ་སྤྱན་གསུམ་གསུམ་དང་ལྡན་པ་རལ་པའི་ཅོད་པན་ལ་སྣ་ཚོགས་རྡོ་རྗེ་དང་ཟླ་བ་ཕྱེད་པས་མཛེས་པ། རྡོ་རྗེ་སེམས་དཔའི་དབུ་རྒྱན་བཅས་རྡོ་རྗེ། ནོར་བུ་ལ་སོགས་པའི་རྒྱན་རྒྱན་གྱིས་བརྒྱན་པ་སྟག་གི་པགས་པའི་ཤམ་ཐབས་གྲོལ་བ་ཕྱག་ཉི་ཤུ་རྩ་བཞི་དང་པོ་བཞི། དང་པོ་བཞི་བཞི་ནག་པོ་གཉིས་པ་བཞི་བཞི་དམར་པོ་གསུམ་པ་བཞི་བཞི་དཀར་པོ། གཡས་ཀྱི་ཕྱག་ན་ནག་པོ་བཞི། དང་པོ་རྡོ་རྗེ་གཉིས་པ་རལ་གྲི་གསུམ་པ་རྩེ་གསུམ་བཞི་པ་གྲི་གུག་བཅས།

རྣལ་འབྱོར་རྒྱུད་ཀྱི་ལྷ་ཚོགས་དཔག་ཏུ་མེད་པས་བསྐོར་བ་ཞེས་ད་ཀུན་རིག་རྣམ་པར་སྣང་མཛད་གཙོ་བོ་བྱས་པས་ནི་རྣལ་འབྱོར་རྒྱུད་ཀྱི་ལྷ་ཚོགས་ཚང་མ་དང་ཅིག་བསྐོར་ཏེ་སྐད་ཅེས་བྱ། དེའི་འོག་གི་པད་ཟླ་ལ་བཅོམ་ལྡན་འདས་རྣམ་པར་སྣང་མཛད་མངོན་པར་བྱང་ཆུབ་ཞལ་གཅིག་ཕྱག་གཉིས་མཉམ་བཞག་གི་ཕྱག་རྒྱ་མཛད་པ། སྐུ་གསེར་གྱི་མདོག་ཅན་འབར་བའི་ཕྲེང་བ་འཁྲུགས་པ་པདྨ་དཀར་པོའི་སྟེང་ལ་བཞུགས་པ། དེའི་འོག་མ་དེ་སྤྱོད་རྒྱུད་ཀྱི་ལྷ་ཚོགས་དེ་ཡིན་པས

བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་བསྟན་པ་ལ་སྤྱི་བོར་བ། དེ་སྤྱི་བོ་ཨེ་ས་བསྐལ་བཟང་གི་སངས་རྒྱས་སྟོང་པོ་དེ་པའི་དཔལ་འཇའ་ནང་བཞིན་བྱས་བྱས་ནས་སངས་རྒྱས་སྤྱི་ཡི་བསྟན་པ་ལ་པའི་ཞུ་ཐོགས་སོ་ན། སངས་རྒྱས་གཞན་མ་ཚོ་གི་ཡན་ནས་རོགས་བྱེད་ཡ། སངས་རྒྱས་གཞན་མ་ཚོ་གིས་འཁོར་བ་ལས་ཡར་སྒྲོལ་ཡས་སྡུག་བསྔལ་ལས་ཡར་སྒྲོལ་ཡས་ཀྱི་ཞལ་བཞེས་དེ་འདྲ་ཡོད་མོད། ཨེ་ས་བསྐལ་བཟང་གི་སངས་རྒྱས་སྟོང་པོ་དེ་དབྱེ་འཇོམས་བྱེད་སྐུ་བསྐོར། ད་ལྟུང་བཤགས་སངས་རྒྱས་སོ་ལྔ་བསྐོར་བསྐོར་ཡས་དེ་ཡིན་ན་ང་རང་ཚོ་སྡིག་པ་བཤགས་པ་ལ་མཆོག་ཏུ་གྱུར་པ་དེ་ལྟུང་བཤགས་སངས་རྒྱས་སོ་ལྔ་ཡིན་གྱི་རེད། དེ་ཡི་འོག་གི་པད་ཟླ་ལ་ཉེ་བའི་སྲས་བརྒྱད་སོགས་བྱང་ཆུབ་སེམས་དཔའ་རྣམས་ཀྱིས་བསྐོར་བ་དེ་ཡི་འོག་གི་པད་ཟླ་ལ་རང་རྒྱལ་བཅུ་གཉིས་སོགས་རང་སངས་རྒྱས་རྣམས་ཀྱིས་བསྐོར་བ་དེ་ཡི་འོག་གི་པད་ཟླ་ལ་གནས་བརྟན་བཅུ་དྲུག་ལ་སོགས་པ་ཉན་ཐོས་ཆེན་པོ་རྣམས་ཀྱིས་བསྐོར་བ་དེ་ཡི་འོག་གི་པད་ཟླ་ལ་ཡུལ་ཉེར་བཞི་ཡི་དཔའ་བོ་དང་དཔའ་མོ་རྣམས་ཀྱིས་བསྐོར་བ་དེ་ཡི་འོག་གི་པད་ཟླ་ལ། མདུན་དུ་ཡེ་ཤེས་ཀྱི་མགོན་པོ་ཕྱག་དྲུག་པ་དམ་ཅན་ཆོས་ཀྱི་རྒྱལ་པོ་ཕྱི་ནང་གསང་གསུམ་ལ་སོགས་པའི་ཆོས་སྐྱོང་སྲུང་མ་རྣམས་ཀྱིས་བསྐོར་ནས་བཞུགས་པ། རིན་པོ་ཆེ་ཁྲི་ཡི་ཕྱོགས་བཞི། ཤར་དུ་ཡུལ་འཁོར་སྲུང་དང། ལྷོ་འཕགས་སྐྱེས་པོ་ནུབ་སྤྱན་མི་བཟང་བྱང་དུ་རྣམ་ཐོས་སྲས་རྣམས་བཞུགས་སོ་ཟེར། རིན་པོ་ཆེ་ཁྲི་ཡི་ཕྱོགས་བཞི་ཟེར་དུས་འང་ཁྲི་ཡི་སྟེང་དུ་མེད་པ་བྱས་ཕྱོགས་བཞི་དེ་ལ་ཡོད་རེད། ཚོགས་ཞིང་དེ་དག་ཐམས་ཅད་ཀྱང་རང་རང་གི་མདུན་ན་སྟེགས་ཁྲི་ཕུན་སུམ་ཚོགས་པ་ལ་རང་རང་གིས་གསུངས་པའི་ལུང་གི་ཆོས་རྣམས་འོད་ཀྱི་རང་བཞིན་ཅན་གྱི་པུསྟི་སྣོམ་པར་ཡོད་པ། པུསྟི་རྣམ་པར་ཡོད་པ་ཟེར་དེ་དག་བླ་མ་དེ་ཚོ་བླ་མ་དེ་ཚོ་རང་རང་གི་གསུང་འབུམ་པུསྟི་ལྔ་ཡན་ཆད་ཡིན་ན་ནི་དྲ་མིག་དེ་དུ་བཞུགས། པོ་ཏི་ལྔ་མན་ཆད་ཡིན་ན་ནི་དཔེ་ཁྲི་དེ་དུ་བཞུགས། སོ་སོ་གི་མདུན་དེ་ལ་བླ་མ་སོ་སོའི་གསུངས་པའི་ཆོས་གསུང་འབུམ་དེ་ཚོ་འོད་ཀྱི་རང་བཞིན་གྱི་རྣམ་པ་བྱས་ནས་བཞུགས་ཡོད་གསུང་སུ་རམ་ཁྱོད་འོད་དུ་སོང་དང་འདྲེ། དེ་དག་གི་ཕྱི་རོལ་དུ་གང་ལ་གང་འདུལ་གྱི་སྤྲུལ་པ་ཡི་བཀོད་པ་བསམ་གྱིས་མི་ཁྱབ་པ། ཕྱོགས་བཅུར་འཕྲོ་བ། གཙོ་འཁོར་ཐམས་ཅད་ཀྱི་སྤྱི་བོ་སྐུ་རྡོ་རྗེ་ངོ་བོ་ཨོཾ་དཀར་པོ་མགྲིན་པ་གསུང་རྡོ་རྗེ་ངོ་བོ་ཨཱཿ་དམར་པོ། ཐུགས་ཀར་ཐུགས་རྡོ་རྗེ་ངོ་བོ་ཧཱུྃ་སྔོན་པོ་རེ་རེ་གསལ་བཏབ་པོ། ད་རྡོ་རྗེ་གསུམ་གྱི་རང་བཞིན་གསལ་བཏབ་དགོས་ཡས་དེ། སྤྱིར་ན་བྱེད་ཀྱི་ཡིན་ན་ད་ལྟ་ཉན་ཐོས་དང་རང་རྒྱལ་ས་ནས་མི་ཐང་དེ་ཚོ་དྲངས་ཏེ་རྡོ་རྗེ་གསུམ་གྱི་རང་བཞིན་གསལ་བཏབ་ཡོད་ཡོད་མ་རེད་པ། ད་ལྟ་དེ་ཚང་མ་ཐམས་ཅད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་སྤྲུལ་པ་ཡིན་གསུངས་ཟེར་རོ། ཚོགས་ཞིང་པས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ནས་བཟུང་སྟེ་ཆོས་སྐྱོང་སྲུང་མ་ཡན་ཆད་རྒྱུད་གཅིག་པ་ཡིན་པ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཁོ་རང་རང་གི་ངོ་བོ་འདི་གསུངས་ཟེར་རོ་མོས་བྱེད་དགོས་རྒྱུ་ཡིན་པ་རེད། དེ་མ་གཏོགས་སུ་བྱས་པ། ནི་ཉན་ཐོས་དང་རང་རྒྱལ་དང་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ། འང་དེ་འདྲ་ལ་བྱས་ན་རྡོ་རྗེ་གསུམ་གྱི་རྒྱས་བཏབ་ན་འགྲིག་གི་མ་རེད་པ་སྤྱི་བོ་སྐུ་རྡོ་རྗེ་ངོ་བོ་ཨོཾ་དཀར་པོ། མགྲིན་པ་གསུང་རྡོ་རྗེ་ངོ་བོ་ཨཱཿ་དམར་པོ་ཐུགས་ཀ་ཐུགས་རྡོ་རྗེ་ཧཱུྃ་སྔོན་པོ་ཟེར་རྡོ་རྗེ་གསུམ་གྱི་བདག་ཉིད་ཅན་ཡིན་དེ་སངས་རྒྱས་ལས་མ་གཏོགས་ཡོད་མ་རེད་པ། ཉན་ཐོས་ཉན་ཐོས་མཚན་ཉིད་པ་དང་རང་རྒྱལ་རང་རྒྱལ་མཚན་ཉིད་པ་དེ་འདྲ་ཡིན་པ་ཡིན་ན་རྡོ་རྗེ་གསུམ་ཡོད་གསལ་བཏབ་ཡ་ཁྱོན་ནས་ཡོད་མ་རེད། ད་ལྟ་དེ་ཚང་མ་ཐམས་ཅད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ངོ་བོ་ཡིན་པ་ལ

དེ་སོང་ཡང་དེ་ཡིན་ན། རྒྱུད་རྡོ་རྗེ་ཕྲེང་བ་ལ་སོགས་པ་དེ་ཚོ་ནི་ཡང་ནས་ཡང་དུ་གསུངས་ནས། ཐེངས་མང་པོའི་བར་དུ་གསུངས། ངས་ང་རང་ཚོ་སྒྲིབ་པ་སྦྱོང་བ་ལ་ཡང་ད་མཆོག་ཏུ་གྱུར་པ། ག་རེ་རེད་ཟེར་ན་སྐྱབས་ཡུལ་དཀོན་མཆོག་གསུམ་གང་ག་ཚོགས་ཞིང་ནས་ཚང་འདི་གི་ཆེད། གསལ་བཏབ་པ། དེ་ཡི་ས་ཚོགས་ག་རེ་བསགས་ནས་ཚོགས་རྒྱ་ཆེན་པོ་བསགས་ཐུབ་གི། དེ་ནས་སྒྲིབ་པ་སྦྱང་བ་ཡིན་ན་ཡང་སྒྲིབ་པ་དཔེ་ཞེ་དྲག་རྒྱ་ཆེན་པོ་སྦྱོང་ཐུབ་གི། འོ་དེ་འདྲ་རེད་ཟེར་དཀོན་མཆོག་གསུམ་ག་ཚང་བའི་སྒོ་ནས་གསལ་བཏབ་པ་དེ།

བླ་མ་སྒོམ་པའི་གནས། བླ་མའི་གྲངས། བླ་མའི་རྣམ་འགྱུར་དངོས་གཞིའི་སྒོམ་ཚུལ་ཟེར། རྩ་བའི་བླ་མ་དང་རྡོ་རྗེ་འཆང་དབྱེར་མེད། དབྱེར་མེད་བློ། འོད་ཟེར་གྱི་སྤྲོ་བསྡུ་རྣམས་ཇི་ལྟར་བྱེད་ཀྱི་ཡོད་རྣམས་དྲིའོ་ཞེས་དྲི་བ་མཛད་ཅིང་དེ་ཡི་དྲིས་ལན་བློ་བཟང་བཞད་པའི་སྒྲ་དབྱངས་ལས། བླ་མ་གང་དུ་བསྒོམ་པའི་གནས། མདུན་ནམ་སྤྱི་གཙུག་སྙིང་གི་དཀྱིལ་རང་རང་མོས་པ་བཞིན་དུ་སྟེ། ཨ་བྷི་དྷཱ་ནའི་རྒྱུད་ལས་བྱུང་ཟེར། ཨ་བྷི་དྷཱ་ན་ཟེར་བ་དེ་གཙོ་ཆེ་ཨམ་པ་ཡ་སེ་ཉི་ཐེ་ཡིན་པ་རེད་དེའི་རྒྱུད་ལས་གསུངས་པ་རེད། རྒྱུད་ལས་ཀྱང། དྲིན་དང་ལྡན་པའི་བླ་མ་དེ། དྲིན་དང་ལྡན་པའི་བླ་མ་དེ། ལག་པའི་མཐིལ་ལམ་སྙིང་གི་དཀྱིལ། ལུས་ཀྱི་ཆ་ཤས་གང་དགུ་ཅོག་སངས་རྒྱས་སྟོང་གི་བྱིན་རླབས་མཆོག་གང་ཟག་དེ་ཡིས་བསྡུས་པར་གྱིས་ཞེས་གསུངས་བླ་མའི་གྲངས་དང་ནི། རྣམ་འགྱུར་དངོས་གཞིའི་སྒོམ་ཚུལ་དང། རྡོ་རྗེ་འཆང་དང་དབྱེར་མེད་དུ། བལྟ་དང་འོད་ཟེར་སྤྲོ་བསྡུ་སོགས་ཇི་ལྟར་བྱ་བའི་རིམ་པ་ནི་གངས་རིའི་ཁྲོད་ཀྱི་ཟས་གཙང་སྲས་ཐམས་ཅད་མཁྱེན་པ་རང་ཉིད་ཀྱི་ཞལ་ལས་འོངས་པའི་སྙན་བརྒྱུད་རྣམས་ཡི་གེ་ལོགས་སུ་བྲིས་པ་བཞིན་ཞེས་གསུངས་པ་ལྟར་རོ། ད་དུ་ཡུལ་ཤོག་བློ་བཟང་ཆོས་རྒྱལ་མཚན་གྱིས་ནས་བླ་མ་བསྒོམ་པའི་གནས་ཏེ། དེ་དང་དེ་ཞེས་བྱ་བ་རེད། ད་གངས་རིའི་ཁྲོད་ན་རྒྱལ་བ་ཤཱཀྱ་ཐུབ་པ་དངོས་སུ་བྱོན་ཡོད་དོ་ཅེས་པ་གཅིག་རྗེ་བདག་ཉིད་ཆེན་པོ་བྱོན་ཅིག་ནས་དེའི་མན་ངག་དེ་གང་ལ་ལ་ནས་བྱུང་སོང་ཞེས་གསུངས་པ་ཡིན་པས། འོ་དེ་དམ་ཚིག་པ། དམ་ཚིག་པ་བསྐྱེད་ཡས་དེ་རེད་ད་ཚོགས་ཞིང་དམ་ཚིག་པ་ང་རང་ཚོ་ཇི་སྟེ་གོང་ལ་བདེ་སྟོང་དབྱེར་མེད་ནི་མ་དོན་དེ་གོང་ལ་ག་ལེ་ག་ལེ་སྒྲ་གཅིག་དོན་ཡོད་ཅེས་ནས་བསམ་བློ་བཏང་འཁྱེར་བཏང་འཁྱེར་བྱས་ནས་དམ་ཚིག་པ་ཆ་ཚང་བྱས་པ་བསྐྱེད་ཚར་བྱས། དེ་ནས། ལྷ་རེ་རེ་ཡི་སྤྱི་བོ་ལ་ཡང། ལྷ་རེ་རེ་ཡི་སྤྱི་བོ་ལ་ཨོཾ། ལྷ་རེ་རེ་ཡི་སྤྱི་བོ་ལ་མགྲིན་པ་ལ་ཨཱཿ། ཐུགས་ཀ་ལ་ཧཱུྃ། འོ་དེ་ནས་ཡི་གེ་གསུམ། ཡི་གེ་གསུམ་པོ་དེ་ཡིན་ན་སྐུ་རྡོ་རྗེ་གསུང་རྡོ་རྗེ་ཐུགས་རྡོ་རྗེ་ཟེར་དེ་གསུམ་པོ་དེའི་རང་བཞིན་རེད་བ། དེ་ལས་ནི། འོད་ཟེར་འཕྲོས། འོད་ཟེར་དཔག་ཏུ་མེད་པ་འཕྲོས། འོད་ཟེར་དཔག་ཏུ་མེད་པ་འཕྲོས་བྱས་ནས་ད་ཚོགས་ཞིང། ང་རང་ཚོ་ད་ལྟ་དཔེ་ཆ་གང་རང་རང་བྱས་པ་ཡིན་ན་སུམ་བརྒྱ་དང་དྲུག་ཅུ་ཐམ་པ་ཡོད་རེད་བ། ཚོགས་ཞིང་གི་ལྷ་སུམ་བརྒྱ་དང་དྲུག་ཅུ་ཐམ་པ། དགོངས་དོན་བྱེད་ཀྱི་ཡིན་ན་དེ་ནི་གྲངས་མེད་ཡོང་གི་རེད་བ། སངས་རྒྱས་གྲངས་མེད་ཡིན་བྱས་ཙང། ཚོགས་ཞིང་དེ་ལ་དེ་དགོངས་དོན་བྱེད་ཀྱི་ཡིན་ན། གྲངས་ཀ་ཁྱོན་ནས་ཐེག་ཡ་ཡོད་མ་རེད་པ། མེད་དུ་བྱ་ཚུལ་ནི་གཞུང་ཉིད་ལས། དེ་དག་སྒོ་གསུམ་རྡོ་རྗེ་གསུམ་མཚན་ཧཱུྃ་ཡིག་འོད་ཟེར་ལྕགས་ཀྱུ་ཡིས་རང་བཞིན་གནས་ནས་ཡེ་ཤེས་པ་རྣམས་སྤྱན་དྲངས་དབྱེར་མེད་བརྟན་པར་གྱུར། ཕུན་ཚོགས་བདེ་ལེགས་འབྱུང་གནས་དུས་གསུམ་གྱི་རྩ་བརྒྱུད་བླ་མ་ཡི་དམ་དཀོན་མཆོག་གསུམ་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་ཚོགས་བཅས་ཐུགས་རྗེའི་དབང་གིས་འདིར་གཤེགས་བརྟན་པར་བཞུགས་ཞེས་སོ། དེ་ཡི་དམིགས་པ་ཡིད་ལ་བྱེད་ཚུལ་ནི། ཚོགས་ཞིང་ཐམས་ཅད་དང་ཁྱད་པར་གཙོ་བོ་དྲིན་ཅན་རྩ་བའི་བླ་མ། སེམས་དཔའ་སུམ་བརྩེགས་བཅས་ཀྱི་ཐུགས་ཀ་ནས། འོད་ཟེར་གྱི་ལྕགས་ཀྱུ་ཡི་ཕྱོགས་བཅུར་འཕྲོས་པས། ཚོགས་ཞིང་དྲིན་ཅན་རྩ་བའི་བླ་མ། སེམས་དཔའ་སྲོག་རྩོལ་བཅས།

ལྷ་ལ་བཟང་ངན་གྱི་དབྱེ་བ་མེད་པ་ཞིག། བཟང་ངན་གྱི་དབྱེ་བ་འདུ་ཤེས་ཅིག་ཡོད་རེད་བ། དེ་ལྡོག་ཐུབ་དགོས། དེ་ལྡོག་ཐུབ་དགོས། ག་རེ་རེད་ཟེར་ན། ཆོས་སྐྱོང་སྲུང་མ་ཡིན་ནའི་ཚོགས་ཞིང་ཆ་ཚང་གི་སྟེང་ཚར་ཏེ། བླ་མ་རེད་དེ་བ་རེད་ཡི་དམ་རེད་དེ་བ་རེད་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་གང་ག་རེད་དེ་བ་རེད་བ། ཨ་དེ་ཡིན་ཙང་ནི་ཚོགས་ཞིང་གི་ལྷ་དེ་ཚོ་ལ་དེ་ནི་བཟང་ངན་གྱི་དབྱེ་བ་བལྟ་ཡ་དྲན་པ་དང། རྟོགས་པ་མཐོ་དམན་བལྟ་ཡ་དྲན་པ་དང། ཨོ་དེ་འདྲ་མེད་པ་ཆགས་འགྲོ་དགོས།

བཾ་ཞེས་བརྗོད་དེ་ཀུན་ལ་ནི་ཆུ་དང་འོ་མ་འདྲེས་ནས་དབྱེ་བ་ཕྱེད་ཡས་མེད་པ་རྣམས་དབྱེར་མེད་དུ་འདྲེས་ནས། དང་པོ་ཐིམ་པ་དེས་ན་ནི་ཐིམ་པ་རང་མ་གཏོགས་ཁོ་དབྱེར་མེད་དུ་འདྲེས་ཐུབ་ཡོད་མ་རེད་ང་ཚོ་ཆུ་ལ་འོ་མ་ཅིག་བླུགས་པ་ཡིན་ན་གནས་སྐབས་ཅིག་རིང་ལ་དཀར་པོ་དཀར་པོ་དེ་སྔོན་པོ་སྔོན་པོ་བསྒྲིལ་གྱི་འདུག་ཨང་ནང་བཞིན་ཟེར་ན་གང་ག་འདྲེས་འགྲོ་གི་འདུག་ཨོ་དེ་ནི་ནང་བཞིན་ཅིག་ཡིན། བཾ་ཞེས་བརྗོད་པའི་ཚེ་ན་དབྱེར་མེད་དུ་འདྲེས། ཧོཿ་ཞེས་བརྗོད་པའི་ཚེ་ན་དགྱེས་ཤིང་བརྟན་པར་བཞུགས་པའི་མོས་པ་བྱའོ། སྒོ་གསུམ་རྡོ་རྗེ་གསུམ་མཚན་ཞེས་པས། སྒོ་གསུམ་རྡོ་རྗེ་གསུམ་མཚན་ཞེས་པའི་དོན་ལ། རྒྱས་པར་ན་ལྷ་སོ་སོ་ཡི་སྤྱི་བོར་སྐུ་རྡོ་རྗེ་རྣམ་སྣང། དེ་ཡི་ཐུགས་ཀར་ཨོཾ། མགྲིན་པར་གསུང་རྡོ་རྗེ་ངོ། གསུང་རྡོ་རྗེ་འོད་དཔག་མེད། དེ་ཡི་ཐུགས་ཀར་ཨཱཿ། ཐུགས་ཀར་ཐུགས་རྡོ་རྗེ་མི་བསྐྱོད་པ། དེ་ཡི་ཐུགས་ཀར་ཧཱུྃ་རྣམས། བསྒོམ་གསུངས། འོ་དེ་འདྲ་བསྒོམ་གྱི་ནི་བློ་གིས་ལྕོགས་ཀྱི་འདུག་ན་འགྲིག་པ་རེད། སྤྱི་བོ་ལ་ནི་རྣམ་སྣང་བསྒོམ། རྣམ་སྣང་གི་ཐུགས་ཀ་ནས་ཨོཾ། ཡང་ད་ནི་མགྲིན་པ་ལ་འོད་དཔག་མེད་ཀྱི་དེ་ཡི་ཐུགས་ཀ་ནས་ཨཱཿ། ཐུགས་ཀ་ལ་མི་བསྐྱོད་པ། མི་བསྐྱོད་པའི་ཐུགས་ཀ་ནས་ཡི་གེ་ཧཱུྃ།

ད་དེ་ལ་ཡེ་ཤེས་པ་སྤྱན་དྲངས་ནས་མར་ཐིམ་པ་དབྱེར་མེད་པར་བྱས་པ་ཡིན་ན། དམ་ཚིག་པ་དང་ཡེ་ཤེས་པ་གཉིས་ཆུ་ལ་འོ་མ་འདྲེས་ནང་བཞིན་ཅིག་བྱས་ནས་སངས་རྒྱས་དངོས་ཡིན་པ་དེ་འདུ་ཤེས་གཅིག་པུ་བ། དེ་མ་བྱས་ན་སངས་རྒྱས་ཡིན་དང་མིན་བསམ་བསམ་སྣང་བ་ཅིག་དྲན་གྱི་རེད་བ་སངས་རྒྱས་དངོས་ཡིན་པ། དཔེར་ན་ད་རེས་ལྷ་སྐུ་གཅིག་བཞག་བྱས་ནས་ལྷ་སྐུ་དེ་འདྲ་གཅིག་བཞག་པ་ཡིན་ན། ལྷ་སྐུ་དེ་སོ་སོའི་ལག་པས་བཟོས་པ་ཡིན་ནའང་འདྲ་ག་རེ་བྱས་ན་གཅིག་བཟོས་ནས་དེ་འདྲ་གཅིག་འདུ་ཤེས་གཅིག་ཡོད་རེད་བ། ད་ཡེ་ཤེས་པ་ཅིག་སྤྱན་འདྲེན་བྱས་བྱས་ནས་དེ་ལ་མར་བསྟིམས་ཚར་སོང་ན། མར་བསྟིམས་ཚར་སོང་ན་ད་ལྷ་རང་ཡིན་བསམ་བསམ་འདྲ་པོ་ཅིག་དེའི་ངོ་བོ་ལྷ་རང་གི་ངོ་བོ་ཡིན་བསམ་བསམ་འདྲ་པོ་ཅིག་དེ་པའི་ཕྱིར་སྒྲུབ་ཡས་རེད། འོ་དེ་འདྲ་ཡོང་གི་རེད་བ་ཡེ་ཤེས་པ་ལ། ཡེ་ཤེས་པ་སྤྱན་འདྲེན་ཡས་དེ་རྒྱུ་མཚན་དེ་གཙོ་བོ་དེ་རེད། དེ་ཡི་དོན་ནི་བླ་མ་དམ་པ་རྡོ་རྗེ་འཆང་ཆེན་པོ། སྐུ་ཡི་བཀོད་པས་ཞིང་ཁམས་ཐམས་ཅད་ལ་ཁྱབ་པས་རང་གི་མདུན་ནའང་བཞུགས་བཞིན་པ་ཡིན་པ་ནི། འཕགས་པ་ཐོགས་མེད་ཀྱིས་རྗེ་བཙུན་བྱམས་མགོན་བསྒྲུབས་པའི་གླེང་གཞི་དང། སྔོན་གྱི་གྲུབ་ཆེན་མང་པོ་ཡི་ལྷག་པའི་ལྷ་བསྒྲུབ་པའི་ལོ་རྒྱུས་ལས་འབྱུང་བ་ལྟར་ཡིན་ཡང་གསལ། ད་དམ་ཚིག་པ་ལ་ཡེ་ཤེས་པ་སྤྱན་འདྲེན་དགོས་ཡ་དེ་གཙོ་བོ་ང་རང་ཚོ་ཐ་མལ་གྱི་སྣང་ཞེན་ཟེར་གྱི་རོ། ད་ལྷ་རང་མ་རེད་སོ་སོའི་གཟུགས་བཞག་རེད་བསམ་ཟེར་ན་མི་དག། འང་དེ་འདྲ་གི་ཐ་མལ་པའི་སྣང་ཞེན་དེ་ལྡོག་པའི་ཆེད་དུ་ཡེ་ཤེས་པ་སྤྱན་འདྲེན་དགོས་ཡ་དེ་རྒྱུ་མཚན་དེ་རེད། ངོ་མ་བྱེད་ཀྱི་ཡིན་ན། སངས་རྒྱས་ཟེར་གྱི་འདི་ག་རེ་རེད་ཟེར་ན་སྐུ་ཐུགས་ཟུང་འཇུག་ཟེར་གྱི་རེད་བ། སྐུ་ཐུགས་ཟུང་འཇུག་ག་རེ་རེད། སངས་རྒྱས་ཀྱི་མཆན་པར་མ་ཆགས་ཁྱེད་ཤེས་བྱ་ཁྱོད་ནི་ཡོད་མོད། ཤེས་བྱ་ཡིད་རྩར་གཞོག་གོ་སངས་རྒྱས་མཆན་པར་ཆགས་པས་ས་ང་རང་ས་བཀྲག་གི་རྩེ་མོ་རི་ལ་ཡང་སངས་རྒྱས་ཞིང་ཁོང་གྲངས་མེད་གནས་འདི་ཡོད། བཀྲག་ཚོགས་ཁྱོད་ལ་དུས་གསུམ་མཚན་ཉིད་ཅི་སྲིད་དུ་དབང། དེ་ཡི་ས་ང་རང་ས་གི་ཡང་ནི་དོན་དེ་ན་སངས་རྒྱས་གྲངས་མེད་བཞུགས་ཡོད་རེད་ང་རང་ས་སྣང་རྟོག་སྐྱེ་འོང་གི་སངས་རྒྱས་ཡོད་པ་ཧ་གོ་མི་རུང་བ་མཐོང་གི་མི་རུང་བ། ད་ཡེ་ཤེས་པ་སྤྱིར་དེའི་ཕྱིར་ན་དེ་ལས་མ་འཐེན་ཡང་སྨད་པ་བྱས་ས་ཟེར་ན་ངོ་མ་དག་སངས་རྒྱས་ཡོད་གཙོ་ས་ཁྲམ་གཅིག་བཞི་ནི་བདུད་བཞི་ཁྲམ་བཞི་སྤྱི་ཐུ་བོར་བ། དེ་མ་གཏོགས་སངས་རྒྱས་ཐམས་ཅད་རང་གི། མདུན་ན་ཡོད་པ་རེད། རང་གི་མདུན་ན་ཡོད་པ་རེད། ལམ་རིམ་བདུད་རྩི་སྙིང་པོ་ནང་དུ་ལས་ངན་སྒྲིབ་གཡོགས་དེ་དང་མ་བྲལ་རིང་སངས་རྒྱས་མ་ལུས་མངོན་སུམ་མདུན་བྱོན་ཡང། ད་ལྟ་མཐོང་བ་དེ་ཉིད་མ་གཏོགས་པ། མཚན་དཔེས་སྤྲས་པའི་སྐུ་མཆོག་མཐོང་སྐལ་མེད་ཟེར་གྱི་འདུག་བ། སངས་རྒྱས་མ་ལུས་པ་རང་གི་མདུན་དུ་བྱོན་པ་ཡིན་ན་ཡང་རང་གི་ལས་ངན་གྱི་སྒྲིབ་གཡོགས་དེ་ཡིས་ནི་སྒྲིབ་བྱས་ནི་མཐོང་མ་ཐུབ་པ་རེད། དཔེར་ན་འཕགས་པ་ཐོགས་མེད་ཀྱིས་རྒྱལ་བ་བྱམས་པ་མགོན་པོ་སྒྲུབ་སྟེ། འཕགས་པ་ཐོགས་མེད་སྔ་མ་རྒྱལ་བ་བྱམས་པ་མགོན་པོ་སྒྲུབ་ཡས་ཀྱི་དབང་ཞུས་བྱས་ནི་དབང་ཞུས་ནས་རི་བོ་བྱ་རྐང་ཅན་ས་དེ་ན་རྒྱལ་བ་བྱམས་པ་མགོན་པོ་སྒྲུབ་ཁར་ཕེབས་པ་རེད་བ། སྒྲུབ་ཁར་ཕེབས་དེ་ཀོ་ལ་ལོ་གསུམ་གྱི་བར་དུ་དཀའ་ལས་དཔེ་ཚད་མེད་པ་བརྒྱབ་བྱས་ནི་སྒྲུབ་དེ་ཀོ་ལ་རྒྱལ་བ་བྱམས་པ་མགོན་པོ་ག་གེ་ཞལ་མ་གཟིགས་རེད་རྟགས་མཚན་བཟང་པོ་ཙམ་ཡང་ཁྱོན་ནས་མ་ཐོན་པ་རེད། དེ་མ་ཐོན་དཔེ་ཡིས་ས་འཕགས་པ་ཐོགས་མེད་ད་ཡིན་ན་ཡོང་བ་མི་འདུག་དེ་ལས་དཔེ་སོ་སོ་སློབ་གཉེར་རྒྱག་ཁ་སྒྲོལ་བྱས་ནས། དེ་ནས་ཐོས་བསམ་བྱེད་པ་དགའ་ཁེར་སོ་སོ་དྲི་མ། དེ་ནས་ཡོང་བར་ད་ལོ་གསུམ་རིང་དེ། ལོ་གསུམ་རིང་དེ་དཀའ་ལས་ཞེ་པོ་ཅིག་ཁག་གི་རེད་བ་དག་གོ། ཞེ་བོ་ཅིག་དཀའ་ལས་རྒྱབ་སྟེ་སྒྲུབ་པ་རེད་བ་རྒྱལ་བ་བྱམས་པ་མགོན་པོ་ཡིས་བྱས་ན་རྟགས་མཚན་ཙམ་ཡང་མ་བྱུང། མར་ཐོན་ནས་ཕེབས། མར་ཐོན་ནས་ཕེབས་ཏེ་ལམ་ཁ་ནང་ལ་ནི་ཞིང་པ་ཅིག་གིས། ཞེན་པ་པོ་དགེ་འགོ་དེ་འདྲ་ཅིག་ཡོད་ནི་ང་རང་ཚོ་སྨོན་པ་འཇོ་ཡས་ཀྱི་ཤུལ་ཟེར་གྱི་རོ་སྨོན་པ་འཇོ་ཡས་ཀྱི་ཤུལ་དེ་བདག་ཐོག་གོ་ལའི་ཐོག་སོ་བདག་དེ་གོ། བདག་ཐོག་གོ་ལ་ནི་དེ་བདག་བྱས་ནས་ཁོས་སྐད་ཆ་དྲིས་ནས་པོ་དགེ་དེ་ལ་སྐད་ཆ་དྲིས་ནས་ཁྱེད་རང་དེ་བདག་ནི་ག་རེ་ཅིག་ག་ཟེར་ཏེ་ང་ཁ་མེད་ཁ་བཟི་བས་ཡིན་ཟེར་ལ། ཁ་བཟི་བས་ཡིན། ཨ་ནི་ཞེན་ཁ་སྨོན་པ་འཇོ་ཡས་ཀྱི་ཤུལ་ཟེར་ཡིན་དུས་ན་ཁྱིམ་པོ་ཞི་ར་ཡོད་རོ་བ་ཁ་ཟས་འཕགས་པོ་ཅིག་མ་དེ་ཡོད་མ་རོ་བ། དེ་བརྡར་ནས་ནི་ཁབ་ག་དུས་ཆགས་ཀྱི་རེད་ཟེར་ན། མི་ལ་སྙིང་རུས་ཡོད་ན་བྱ་བ་མ་འགྲུབ་ཟེར་མཁན་དེ་ཁྱོན་ཡོད་མ་རེད་ཟེར་ལབ་ཡིན་མོད། ཨ་དེ་བྱས་དེ་གོ་ལ་ནི་ཁོང་རང་གཞི་བྱས་ནས་བློ་གསོ་གྲམ་ཐེག་བྱས་ནས་ང་ཡང་སྙིང་རུས་མེད་ཟེར་ས་བྱས་པ་རེད་སྙིང་རུས་ཡོད་ཀྱི་ཡིན་ན་ང་འགྲུབ་ཐུབ་ཀྱི་རེད་ད་ལྟ་གཞི་ནས་སྙིང་རུས་གཅིག་བྱས་ནས། དཀའ་བ་སྤྱད་ནས་རྒྱལ་བ་བྱམས་པ་མགོན་པོ་སྒྲུབ་དགོས་གསུངས་སོང་ནི་མ་ཁྱེད་སླར་ཡང་དེ་ནས། བྲག་ཕུག་ནང་ཡར་ཕེབས་བྱས་ནས་ཡང་བསྐྱར་བསྒྲུབས་ནས་ཡང་བསྐྱར་ལོ་གསུམ་བསྡད། ཡང་བསྐྱར་ལོ་གསུམ་བསྡད་དེ་གོ་ལ་ནི་ག་གེ་ཡང་རྟགས་མཚན་མ་བྱུང་བ་རེད། ད་ལོ་དྲུག་རེད་རེད་བ། ལོ་དྲུག་རེད་དེ་ཀོ་ལ་ཀ་ཏྱ་རྟ་སེ་མ་བྱུང་བྱས་ཨ་ནི་མར་ཐོན་ཕེབས། ད་ཀ་ལི་ཁ་ཚ་ཆོས་ཀྱི་ནི། མར་ཐོན་ནས་ཕེབས་དུས་ཀོ་ལ་ཨ་ནི། བྲག། བྲག་མང་པོ་ཅིག་ཡོད་ས་དེ་འདྲ་ཅིག་ལ་ལས་མི་འདྲ་དང། དེ་བྱས་ཏེ་ཀོ་ལ། བྱ་འང་གུ་ཟེར་ཉིན་དེ། དགོང་དག་ཚང་ནང་ལ་ཡར་འཛུལ་ཞོགས་ཀས་ཚང་ནང་ནས་མར་ཐོན། དེ་ཡི་བྱ་སྒྲོ་དེ་ལ་ནི་ང་རང་ཚོ། བྱ་གི་སྒྲོ་གཅིག་ཡོད་རེད་བ། དེ་གི་བྲག་ལ་ཐུག་དེ་ཀོ་ལ་བྲག་གང་ག་ཟད་བྱས་ནས་ལོ་འགའ་ཆགས་དེ་གི་ཅི། ལོ་འགའ་ཆགས་དེ་གི་ཅི།

ལོ་དགུ་རེད་དེ་རྒྱལ་བ་བྱམས་པ་མགོན་པོ་ཞལ་མ་གཟིགས་པས། ཞལ་མ་གཟིགས་ནས་ནི་མར་ཐོན་ཕེབས། མར་ཐོན་ནས་ཕེབས་དེ་ཀུན་ལ་ཨ་ནི་ལམ་ཁ་ན། ཆུ། ཆུ་མེད་པ་བྱས་ནས་ཨ་ནི་ཆུ་འཚོལ་ག་ཕེབས་དེ་ཀུན་ལ། དབྱར་ཁ་ཆར་པ་བབས་དེ་ཀུན་ལ་ནི་བྲག་ཕུག་དེ་འདྲ་ནས། རྡོ་རིལ་རིལ་དེ་འདྲ་ཀུན་ལ་ཆུ་ཐིགས་པ་བརྒྱབ། ཐིགས་པ་བརྒྱབ་ནས་རྡོ་ཕ་བོང་ཆེན་པོ་ཧྲིལ་བོ་ཅིག་ལ་ཨི་ཁུང་བཏོད་བྱས་ནས་ཕེ། ང་ཚོ་ཆུ་ར་མ་ནས་ཆུ་བླུག་ནོ་ཡོད་ཅི་ནི་ཆུ་དག་དག་གང་ཆགས་དེ་ཡིན་པས། དེ་ཆུ་དེ་གང་བ་ཡོང་གི་འདུག་བལྟ་ཚེ་ཀུན་ལ་རྡོ་ལས་ཆུ་ལྕིའི་མར་བ། གང་ལས་བྲག་ལ་ཐིགས་པ་རེ་རེ་ཙམ་རྒྱག་དུས་ཀུན་ལ་རྡོ་གང་ཟད་བྱས་ནས། རྡོ་ཟད་བྱས་ནས་གཞོང་པ་ཆེན་པོ་ཤུབ་བཞིན་ཆགས་བྱས་ནས་ནི་ཆུ་དག་དག་གང་མཐོང་བྱས་ནས། ད་ཆུ་ཐིགས་པ་རེ་རེ་རྒྱག་དུས་ཀུན་ལ་བྲག་ད་ག་རིམ་གྱིས་ཟད་ཐུབ་ཀྱི་ཡོད་ན་ང་ཡང་སྙིང་སྟོབས་བསྐྱེད་ཀྱི་ཡིན་ད་རྒྱལ་བ་བྱམས་པ་མགོན་པོ་འགྲུབ་ཐུབ་ཀྱི་རེད་གསུངས་བསོད་ནམས་ཀྱིས་སླར་ཡང་ཡར་ཕེབས་བྱས་ནས་བྲག་ཕོག་ན་བཞུགས། བྲག་ཕུག་ན་བཞུགས་ནས་ཡང་ལོ་གསུམ་དེ།

འབུ་བས་འགུལ་སྐྱོད་བཏང་བྱས་ནས། ང་རང་ཚོ་ཤ་ལ་འབུ་རྒྱག་ཡོང་བ་དེ་འདྲ་འབུ་རྒྱག་བྱས་ནས། ཁོག་སྨད་དེ་བས་ས་ལས་ལེགས། ཁོག་སྟོད་དེ་འགུལ་སྐྱོད་བཏང་བྱས་ནས་མི་ལ་ཟུག་ཟུག་བྱས། མི་ལ་བས་སྐད་འདྲ་ཅིག་རྒྱག་བྱས་ནས་ཟུག་གི། ཨོ་དེ་འདྲ་ཅིག་མཐོང་ཡོང་བས། དེ་འདྲ་ཅིག་མཐོང་དེ་གོ་ལ་འཕགས་པ་ཐོགས་མེད་སྙིང་རྗེ་དཔག་ཏུ་མེད་པ་འཁྲུངས་ནས། དེ་ལྟ་བུ་བས་ཁྱི་དེ་ཡིན་ན། ཕྱེད་ཀ་ཅིག་བས་དེ་ག་རུལ་བྱས་ནས་འབུ་རྒྱག་ཚར་རེད་བ་ན་ཚ་ཞེ་དྲག་གཏོང་གི་རེད་བ། ད་ལྟའི་ཁོག་སྟོད་དེ་ཡིན་ན་སྐད་རྒྱག་ཅིག་འདི་ནི་མ་ཤི་ཅི་ཚོད་བསྡད་བསྡད་རེད་པ། དེ་འདྲ་བྱས་པས་ཡེ་སངས་སྙིང་རྗེ་དཔག་ཏུ་མེད་པ་ཅིག་འཁྲུངས་བྱས་ནས། ད་དེ་ཡིས་ང་གཡུག་བཞག་ན་རྩ་ནས་གཡུག་ཐུབ་ཡ་ཆུ་ནས་མི་འདུག། ཨ་འབུ་དེ་རྩ་མེད་པ་བཟོས་ནས་ཁྱི་དེ་ཡར་གསོས་ཀྱི་སྐོར་ནས་འབུ་དེ་ཤི་འགྲོ་གི་རེད། ད་འབུ་དེ་རྩ་བ་ནས་ཡར་གསོས་བྱས་ནས་ཤི་མ་བཅུག་པ་བྱས་པ་ཡིན་ན་ཁྱི་དེ་ཤི་འགྲོ་གི་རེད། ད་ཐབས་ཤེས་བྱས་ནས་མི་འདུག་དེ་ལས་ང་རང་ལུས་དེ་སྦྱིན་པ་བཏང་ན་དགའ་གི་རེད་ང་རང་ལུས་ཡི་སྟེང་དུ་རྨས་བྱུང་ནི་དགའ་གི་རེད་བསམས་ཙ་ན་མི་སྐྱེས་ཤེས་ནས་ཨ་ནི་གྲི་གཡར་བྱས་ནས་རང་གི་བརླ་ཤ་ནི་བཅད་ནས་ཤ་དེ་ཚོ་བཅད་བྱས་ནས་ཤ་འབུ་ཚང་མ་ཐམས་ཅད་ཚུར་ལེན་ནས་ཁོ་རང་གི་ལུས་པོ་ལ་བླུག་ཡས་ཀྱི་ཐབས་ཤེས་བྱས་ནས་དེ་ནི་ཁྱི་དེ་ཡང་ཡར་གསོས་གི་རེད་འབུ་དེ་ཤི་གི་མ་རེད་བ་ཨ་ནི་བརླ་ཤ་གང་ག་བཅད་པས་བརླ་ཤ་བཅད། བརླ་ཤ་བཅད་ཚར་ཟིན་ན་ཨ་ནི་འབུ་དེ་ལེན་ག་འགྲོ་དུས་ཀོ་ལ་ཤ་འབུ་དེ་བས་ལག་པ་འཆང་ན་ད་གི་ཤི་འགྲོ་གི་བ། ཤིས་དྲུག་གི་དོན་འདྲ། ད་ལག་པ་ཆེན་ཡང་ཆེན་དུ་མེད་པའི་ས་སྤྱི་ལེ་གི་ཡར་ལེན་ནི་ད་ཀློག་གོ་གསུང་ས་རྣམས་སྤྱི་ལེ་མ་བཅངས་ཏེ་བྱས་ཏེ་ཀུ་ལ་ཤར་པོ་ནི་ཁོ་མེད་དེ་རོ་དེ་འདྲ་དྲི་མ་ཁ་བཙོག་པ་ཞེ་དྲག་བྱས་ཞེས་ནི་སྤྱི་ལེ་གི་ཙང་ལེན་མི་དགོས། ནི་མིག་བཙོང་བྱས་ནས་མིག་གཉིས་ཀ་བཙོང་བྱས་ནས་ནི་སྤྱི་ལེ་བཅངས་ནས་སྦུ་རི་ནི་ལེན་ནི། ནི་རང་གི་ཤར་ཀུ་ལ་སྟོད་སུ་ཀློ་ཡ་གི་ཐོ་ཤིས་གནང་ཡིན་པས། ནི་སྤྱི་ལེ་བཅངས་ཏེ་ཀུ་ལ་སྤྱི་ལེ་མ་བཅངས་ནས་ག་ཟེ་ལེན་པ་ཡིན་ནི་སྦུ་སྤྱི་མ་ར། འབུ་ཅེ་མ་ར་ཡིན་ནོ་ལྕེ་ལེ་ག་ཟེར་གདགས་པ་ཡིན་ནོ་ས་གོ་ལ་ཅོ་ཅོ་ཐུག་དེ་ཁྱེད་ཀྱི་མ་གཏོགས་མེད་པ་ཡིན་ནོ། ཨ་ནི་ཁྱེད་ཚ་ག་རེ་ཡིན་ན་བསམ་སོ་ར་མ་ཅེ་ཨ་ནི་མིག་ཡར་ཡར་ཕྱེ་ཅི་ནི་ཅིག་བལྟས་དེ་གོ་ལ་ཁྱི་དེ་ཡོད་མ་རེད་འབུ་དེ་ཡོད་མ་རེད་གེ་གེ་མེད་པ་རེད། ཨ་ནི་ཡར་བལྟས་ཅེ་ཅི་ཟེར་དེ་གོ་ལ་ཉི་མ་འབུམ་ཤར་བ་ནོ་ཡེ་ཅི་ནི་འོད་ཟེར་འཕྲོ་དེ་ཁྱེད་ཅེ། དེ་ཡི་དཀྱིལ་ལ་རྒྱལ་བ་བྱམས་པ་མགོན་པོ་བཟང་པོ་ཧྲུལ་ཏོ་ཅེ་བཞུགས་དེ་ཁྱེད་ཨོ་དེ་འདྲ་ཅེ་ཞལ་གཟིགས་ནས། ཞལ་གཟིགས་དེ་གོ་ལ་ནི་འཕགས་པ་ཐོགས་མེད་པའི་འོ་ཐོག་ཐག་རིང་པོ་ཁྱོད་ཀྱིས་ནི་ང་ལོ་བཅུ་གཉིས་ཀྱི་བར་དུ་དཔེ་དཀའ་ལས་བརྒྱབ་པས་ཡོད་ཀྱི་ཁྱེད་རང་ང་ལ་སྙིང་རྗེ་ཆུང་དྲགས་པ་རེད། ད་ལྟ་བར་དུ་ཞལ་མ་གཟིགས་དེ་ག་རེ་ཡིན་ན་ཟེར་ནས་བཤད་གྲབས་ཡོད་དྲན་པ་དེ་བཤད་ཡོད་མ་རེད། རྒྱལ་བ་བྱམས་པ་མགོན་པོ་གིས་ནི། སྔ་མ་ཁྱེད་རང་ཚོང་དང་པོ་དང་པོ་བྲག་ཕུག་ནང་སླེབས་ཡིན་ཁ་དེ་ང་ཁྱེད་རང་འཁྲིས་ལ་བསྡད་བསྡད་པ་ཡིན་གསུངས་ཡོད། ང་ཁྱེད་རང་འཁྲིས་ལ་བསྡད་བསྡད་པ་ཡིན། དེ་རེད་མདོག་མི་འདུག་ང་ཡི་ཆོས་གོས་ལ་བལྟ་ཞིག་ཟེར་ནས་ནི་ང་རང་ཚོ་མཆིལ་མ་གཡུགས་པ་འདྲ་མི་དང། གྱི་གཉིས་སྒྲ་མི་རྟག་དེ་ཚོ་འཕགས་པ་ཐོགས་མེད་ཁོ་རང་རང་གིས་ད་མེ་བཏང་སྐུ་གོ་རེ་བྱ་སྒྲ་ཡི་སྐར་གསུམ་གོ་ནས་ཞལ་ལག་སྒྲ་དེ་འདྲའི་ཆོས་གོས་གོ་འགྲོ་བ་འོ་དེ་ཚོ་ཡེ་ཤེས་ནི་རྒྱལ་བ་བྱམས་པ་མགོན་པོ་གི་སྐུ་ལ་སྦྱར་དུ་ཡོད་པས་ང་ཐོག་མ་ཉིད་ནས་ཁྱེད་རང་འཁྲིས་ལ་ཡོད་ཡིན་ན་ལས་ཉོན་གྱི་སྒྲིབ་པ་དེ་མ་དག་བར་དུ་ང་རྩ་ནས་མཐོང་གི་མི་འདུག་ཟེར་ཐོག་མ་ཉིད་ནས་དེ་ཡོད་སོང་གསུངས་པས་ཨ་ནི་ད་རེས་ནི་ཁྱི། ཁྱི་དེ་འདྲ་ཅིག་ལ་ནི་ཁྱེད་རང་གི་ལྷག་བསམ་བསམ་གྱིས་མི་ཁྱབ་པ་ཅིག་སྐྱེས་ནི་དེ་ལས་ཀྱི་སྒྲིབ་པ་ཚང་མ་དག་ཅིག་ནི་ནི་ང་མཐོང་པ་རེད་ཟེར་དེ་འདྲ་བཀའ་གནང་བས། ཟེར་ང་རང་ཚོ་ལ་སངས་རྒྱས་ཟེར་མཁན་དེ་འཁྲིས་ལ་ཡོད་ཡོད་པ་རེད། ཡོད་ཡོད་པ་རེད་དེ་ང་རང་ཚོ་ད་ལྟ་མཐོང་བར་བ་ག་རེ་རེད་ཟེར་ནས་སོ་སོའི་ལས་ཉོན་གྱི་སྒྲིབ་ཡོལ་དེ་གིས་གཡོགས་ཅིག་ནི་རྩ་ནས་ཐུག་མ་བཅོས་བ་ཅིག་ཡོལ་བ་བརྒྱབ་བཞག་ནང་བཞིན་ཅིག་ཆགས་ཆགས་པ་རེད་པ།

གཞན་གཞན་དང་གཞན་ན་བཞུགས་ཡོད་པར་སྣང་བས་ཟེར། སྣང་རྟོག་དེ་ལྡོག་པའི་ཕྱིར་དུ་ཡེ་ཤེས་པ་རྣམས་སྤྱན་དྲངས་ནས་དམ་ཚིག་པ་ལ་བསྟིམས་པ་ཡིན་གསུང། དམ་ཚིག་པའི་དོན་ནི་དམ་ཚིག་གི་སྐད་དོད་ས་མ་ཡ། ས་མ་ཡ། ས་མ་ཡ་ལ་ཡི་གེ་ཕྲི་བས་ངེས་ཚིག་གིས་བཤད་ན་ཡེ་ཤེས་སེམས་དཔའ་འགྲོ་འོང་བྱེད་པའི་གནས་ལ། བརྗོད་པར་མན་ངག་སྙེ་མ་ལས་ཤེས་ཟེར་དམ་ཚིག་སེམས་དཔའ་ཟེར་དེ་དེ་ཟེར་གྱི་རེད། དམ་ཚིག་པ་དམ་ཚིག་པ་ཟེར་མཁན་དེ། དམ་ཚིག་ཟེར་དེ་གཙོ་བོ་ས་མ་ཡ་ཟེར་གྱི་རེད་བ་དམ་ཚིག་གི་སྐད་དོད།

ཕུར་ལྕོག་ངག་དབང་བྱམས་པ་ཡི་བླ་མའི་ལུས་དེ་ནི་སངས་རྒྱས་ཐམས་ཅད་ཚོགས་ཚོགས་ས་ཡི་ཚོགས་ཁང་ལྟ་བུ་ཡིན་ཞེས་གསུངས་པ་རེད། ཞེས་གསུངས་ཚུལ་དེ་ལ་དཔྱོད་ཤེས་ན་བླ་མའི་རྣལ་འབྱོར་ལ་ངེས་པར་ཕལ་ཆེར་སྟེར་རོ། དེ་ལྟར་བླ་མ་དང་རྡོ་རྗེ་འཆང་དབྱེར་མེད་དུ་བལྟ་བ་ནི་སྒྱུ་འཕྲུལ་དྲ་བ་ལས། སློབ་དཔོན་དང་ནི་རྡོ་རྗེ་འཛིན་ཐ་དད་པར་ནི་མི་བརྟག་གོ་ཞེས་སོགས་རྒྱུད་དང་གྲུབ་ཆེན་གྱི་གཞུང་མཐའ་ཡས་པ་ཞིག་ལས། ཞིག་ནས་ལན་གཅིག་མིན་པར་གསུངས་ཤིང། བྱ་ཡུལ་ལམ་རིམ་ལས་ཀྱང། དེ་ཡང་བླ་མ་བས་བཟང་བའི་རྡོ་རྗེ་འཆང་ངམ་ཡི་དམ་གྱི་ལྷ་ཞིག་ལོགས་སུ་ཡོད་པར་འདོད་ན་ནི། གང་ཟག་དེའི་རྒྱུད་ལ་དངོས་གྲུབ་གང་ཡང་མི་ཐོབ་ཞེས་སོགས་སོ་ཟེར། ཧོ་དགེ་བཤེས་བྱ་ཡུལ་བ་གིས་དེ་བཤད་པ་རེད། བླ་མ་ལས་ལོགས་སུ་ཡི་དམ་ཟེར་མཁན་ཅིག་དང་བླ་མ་ལས་ལོགས་སུ་སངས་རྒྱས་ཟེར་མཁན་ཅིག་ཡོད་པར་བརྟགས་པ་ཡིན་ན་གང་ཟག་དེའི་རྒྱུད་ལ་ནི་དངོས་གྲུབ་ཟེར་མཁན་དེ་སྣ་གཅིག་ཡོང་གི་མ་རེད། ཞེས་སོགས་སོ། རྒྱ་གར་གྲུབ་ཆེན་མང་པོ་ཡི་ལོ་རྒྱུས་དང་མར་པ་ལོ་ཙཱ་ལ་སོགས་པ་སྔོན་གྱི་དམ་པ་མང་པོ་ཡི་ལོ་རྒྱུས་ལས་ཀྱང། བླ་མ་ལས་ཡི་དམ་གྱི་ལྷ་བཟང་བར་བལྟས་པ་དང། བླ་མའི་སྔོན་དུ་ཡི་དམ་གྱི་ལྷ་ལ་ཕྱག་བཙལ་བ་སོགས་ལ་རྟེན་འབྲེལ་འཆུགས་པས་ཉེས་སྤྱོད་ཆེན་པོ་བགྱིས་པར་གསུངས་པ་དང། འོ་དེ་མར་པ་ལོ་ཙཱ་བ། ལན་མ་གསུམ་བར་དུ་རྒྱ་གར་ལ་ཕེབས་ཀྱིས་ནས། རྒྱ་གར་ལ་ཕེབས་བྱས་ནས་པཎ་ཆེན་ནཱ་རོ་པ་འཚོལ་ག་ཕེབས་པ་རེད་བ་ལན་མ་གསུམ་བར་དུ་ཕེབས། ད་ཐ་མ་ཐ་མ་དེ་ལན་མ་ཕྱི་མ་ཕྱི་མ་ཞིག་ཡོད་རེད་བ། ཕྱི་མ་ཕྱི་མ་དེ་ཕེབས་ནས་ཁོ་རང་གཉིས་ཁ་བྲལ་ཁ་ལ་དགའ་དེ་རྟེན་འབྲེལ་ཅིག་འགྲིག་དགོས་གསུངས་སོ་ནམ་ཅི་ནས་ནཱ་རོ་པ་གིས། རྟེན་འབྲེལ་འགྲིག་དགོས་གསུངས་སོ་ར་མི་ཆེ། མཚན་ཕྱེད་ཡོལ་ཙམ་ཅིག་ལ་ནི། བུ་མར་པ་ཆོས་ཀྱི་བློ་གྲོས་ཁྱེད་རང་ཡར་ལོངས་ཤིག། ཁྱེད་རང་གི་ཡི་དམ་ཡར་ནམ་མཁའ་ལ་ཕེབས་ཤག་ཁྱེད་རང་བླ་མ་ལ་ཕྱག་འཚལ་ག་ཡི་དམ་ལ་ཕྱག་འཚལ་ག་ཟེར་ནས་རྟེན་འབྲེལ་གྱི་འབྲེལ་མེད། ཀྱེ་རྡོ་རྗེ་གི་དཀྱིལ་འཁོར་རྟེན་དང་བརྟེན་པ་དེ་ཕར་སྤྲུལ་བྱས་ནས་བཞག་བཞག་ནས། ཨ་ནི་མར་པ་ལོ་ཙཱ་བ་གིས། བླ་མ་དང་དུས་རྟག་ཏུ་བས་ང་ཕྱག་འཚལ་འཚལ་བ་རེད་སྐྱེ་བོ་དགོངས་དགོངས་པ་རེད་ཡི་དམ་ད་རེས་མ་གཏོགས་མཇལ་གྱི་མ་རེད་ཟེར་ནས་སྔོན་ལ་ཡི་དམ་ལ་ཕྱག་འཚལ། ཡི་དམ་ལ་ཕྱག་འཚལ་དུས་ནཱ་རོ་པ་གིས་ནི། སེ་གོལ་ཅིག་གཏོགས་བྱས་ནས་ཡི་དམ་བླ་མའི་སྤྲུལ་པ་ཡིན། ཡི་དམ་བླ་མའི་སྤྲུལ་པ་ཡིན་ཁྱོད་རང་རྟེན་འབྲེལ་ཏོག་ཙམ་འཆུགས་སོང་ཟེར། བསྐལ་པ་སྟོང་གི་སངས་རྒྱས་ཀྱང་དེ་ཉིད་བླ་མ་ལ་བརྟེན་བྱུང་ཟེར། ཡི་དམ་བླ་མའི་སྤྲུལ་པ་ཡིན། ནཱ་རོ་པ་རང་གི་ཐུགས་ཀ་ལ་ཀྱེ་རྡོ་རྗེ་དེ་ཚུར་བསྡུས་བྱས་ནས། ཀྱེ་རྡོ་རྗེ་རྟེན་དང་བརྟེན་པའི་དཀྱིལ་འཁོར་ཚུར་བསྡུས་ནས། ཨ་ནི་མར་པ་ལོ་ཙཱ་བ་སེམས་ཕམ་པོ་ཞེ་དྲག་བྱུང་ནས། དེའི་རྒྱུད་དུ་ནི་བླ་མ་ལས་རྩ་ཆེའི་ཆོས་ནི་མེད་པ་ཅིག་སྣང་བ་རེད་དེ་གཉིས་ཀ་དེ་ཡང་ཁོ་རང་རྟེན་འབྲེལ་ཏོག་ཙམ་འཆུགས་བྱས་ནས། འོ་ད་ཡི་དམ་ལ་ཕྱག་འཚལ། བླ་མ་ལ་ཕྱག་མ་སྔོན་ལ་མ་འཚལ་བར་བྱས་ཙང། ཚེ་གཅིག་ཚེ་དགུ་ལ་རྟེན་འབྲེལ་ཏོག་ཙམ་འཆུགས་ཤག། སེམས་ཞེ་དྲག་སྡུག་བྱས་ནས་བླ་མ་ལ་གསོལ་བ་བཏབ་ནས་ང་ད་རེས་བར་ཆད་རེད་ཤག། དེ་མ་གཏོགས་ང་དུས་རྒྱུན་དུ་ཡི་དམ་སྔོན་མ་ནས་བྱས་ཟེར་བ་ཡིན་ནས་དེ་མ་ཚིག་པར་བྱས་ནས་པཎ་ཆེན་ནཱ་རོ་པར་འཚལ་བྱས་ནས་ལོ་བརྒྱད་བར་དུ་དཀའ་ལས་རྒྱབ་རེད་བ། དཀའ་ལས་ཞེ་དྲག་རྒྱབ་རེད། ད་དེ་མ་འོངས་པ་ན་ག་འདྲ་ཡོང་གི་རེད་ཟེར་ན་ཁྱེད་རང་ཆོས་བརྒྱུད་དེ་དག་སྐྱོན་ཡོང་གི་མ་རེད་ཆོས་བརྒྱུད་རིང་པོ་ཡོང་གི་རེད། ཡིན་ནས་གདུང་རྒྱུད་དེ་ཡུན་རིང་པོ་གནས་ཀྱི་མ་རེད་ཟེར་བཀའ་གནང་བ་རེད། ཡོད་རུང་མི་ནི་མ་རེད། ཆུ་རྒྱུས་དེ་ནི་མ་པ་ལ་སོགས་ཆུ་རྒྱུས་དེ་ད་ལྟ་ཡོད་པ་དེ་ཡོད་རུང་བ། གདོང་རྒྱུས་དེ་ནི་སེམས་ལྔ་ཁྲོམ་པ་རེད་དེ་སེམས་ལྔ་པོ་གཙང་མ་བཏང་ཅིག་སྒོམ་པ་རྫོགས་ཅིག་ནི་སྤྱིའི་ལྷ་ཡང་མ་རེད་བ། རང་གི་ཆུ་རྒྱུས་རྫས་ཐོག་ཁེལ་གྱི་གདོང་རྒྱུས་སྤྱི་ཡང་མ་རེད། གཙོ་བོ་གཙོ་བོ་སེ་འདབ་མ་རྡོ་དེ་རེད་དེ་འདབ་མ་རྡོ་དེ་ནི་མ་པ་ལ་སོགས་བ་གང་ནས་ནི་སྒོམ་པ་རྫོགས་ཚར་བ། ཨོ་དེས་རྟེན་འབྲེལ་ཐོགས་སུ་ཆོད། ཁྱབ་པ་རེད། མགོན་པོ་ཀླུ་སྒྲུབ་ཀྱི་རིམ་ལྔ་ལས་ཀྱང་དེ་ནི་རང་བྱུང་བཅོམ་ལྡན་འདས་ལྷག་པའི་ལྷ་ནི་གཅིག་པུ་ཉིད་མན་ངག་རབ་ཏུ་སྟེར་བའི་ཕྱིར་རྡོ་རྗེ་སློབ་དཔོན་དེ་བས་ལྷག་ཞེས་རྡོ་རྗེ་འཆང་ལས་ཀྱང་བླ་མ། ལྷག་པར་བལྟ་དགོས་པར་གསུངས་པ་སོགས་ལ་ངེས་པ་དྲངས་ནས། སྐྱབས་གསུམ་མ་ལུས་པ་འདུས་པའི་བདག་ཉིད། དེ་ནས། སྐྱབས་གསུམ་མ་ལུས་པ་འདུས་པའི་བདག་ཉིད་མཆོད་ཡུལ་གོང་ན་མེད་པ་ཡིན་པར་མོས་པ་བརྟན་པོ་བྱའོ།

བེམ་པོ་བཞི་པོ་ཅིག་ཡོད་རེད་མ་ག་དྷ་བཟང་མོའི་གཏམ་རྒྱུད་ཟེར་མཁན་དེ། བུ་མོ་མ་ག་དྷ་བཟང་མོ་ཟེར་མཁན་དེ། ཁྱིམ་བདག་མགོན་མེད་ཟས་སྦྱིན་གྱི་བུ་མོ་རེ། ཁྱིམ་བདག་མགོན་མེད་ཟས་སྦྱིན་ཡི་སེར་སྤྱང་སྡེ་དེ། རྒྱལ་བུ་རྒྱལ་བྱེད་ཀྱི་གཙུག་ལག་ཁང་གསེར་གྱི་གདུང་བ། ཧོ། དེའི་རྒྱལ་གྱིས་དེ་སྦྱིན་བདག་དེ། ཁྱིམ་བདག་མགོན་མེད་ཟས་སྦྱིན་ཟེར་མཁན་དེ། དེ་ཡི་བུ་མོ་དེ་མ་ག་དྷ་བཟང་མོ་ཟེར། ཡུལ་མ་ག་དྷ་ན་ཡིན་པ་རེ། ཧོ། དེ་ནས་སྒྱུ་མ་དེ། ཁོ་རང་མི་ཚང་ཆེན་པོ་དེ་འདྲ་ཡིན་ཙང། ལྷོ་ཕྱོགས་བུ་རམ་ཤིང་འཕེལ་ཡུལ་ཟེར། ལྷོ་ཕྱོགས་བུ་རམ་ཤིང་འཕེལ་ཡུལ་ཟེར་མཁན་དེའི་ཡུལ་གྱི་རྒྱལ་པོ་གཅིག་གིས་ནི་མནའ་མ་སློང་ཁ་ཡོང་ཡིན་པས། མནའ་མ་སློང་ཁ་ཡོང་དེ་ཁོ་ལ་ཁྱིམ་བདག་མགོན་མེད་ཟས་སྦྱིན་ད་ང་ཡི་བུ་མོ་དེ་ནང་པ་སངས་རྒྱས་པ་རེད། དེའི་ལུང་པ་དེ་ནི་ནང་པའི་བསྟན་པ་ཡེ་དར་ཡོད་མ་རེད་ལ། མུ་སྟེགས་པ་རྐྱང་རྐྱང་རེད་ཟེར་ཐག་ཡང་རིང་པོ་ཞེ་དྲག་འདུག་དེ་སྟེར་དགོས་ཡིན་ནམ་མ་སྟེར་དགོས་ཡིན་ནམ་བསམ་ཁོ་ཚོས་ཨུ་ཚུགས་ཞེ་དྲག་བྱས་ཏེ་བཅོམ་ལྡན་འདས་ལ་བཀའ་འདྲི་ཞུས་ནས། བཅོམ་ལྡན་འདས་ཀྱིས་ངེས་པར་དུ་སྟེར་ཤོག་དེ་མ་འོངས་པ་ན་བསྟན་པ་ལ་ཕན་ཐོགས་ཆེན་པོ་ཞེ་དྲག་ཡོང་གི་རེད་ཟེར་བཀའ་གནང་ཡོད་པས།

ཆོས་ཀྱི་སྐྱེས་པ་ལ་སོགས་པ་དེ་འདྲ་བྱས་མ་གཏོགས་ནང་པའི་ཆོས་དུས་རྒྱུན་ནས་བྱེད་ཡོག་མ་རེད། དེ་མ་བྱས་ཡོད་ཙང་མ་ག་དྷ་བཟང་མོ་དེ་སེམས་ཞེ་དྲག་སྡུག་བྱས་ནས་སེམས་ཞེ་དྲག་སྡུག་ནས་བསྡད་དེ་དེ། ཨ་ནི་ཁོ་རང་ཚོས་མནའ་མ་དེར་སྐད་ཆ་དྲིས་ནས་ཁྱེད་རང་ག་རེ་སེམས་སྡུག་གི་འདུག་ཟེར་ཁྱེད་རང་ཚོའི་ཆོས་དེ་ང་ལ་སྣང་བ་འགྲོ་གི་མི་འདུག་ཡག་པོ་མི་འདུག་ཟེར་ཨ་ནི་ཁྱེད་རང་ག་འདྲ་ཟེར་གྱི་ཡོད་རེད་ཟེར་ང་ཡི་སྟོན་པ་དེ་དེ་འདྲ་དེ་འདྲ་ཡོང་གི་རེད་ཁོ་རང་བལ་སྟོན་པ་བཅོམ་ལྡན་འདས་ཞལ་མཇལ་མྱོང་རེད་བ། ཨ་ནི་ཉན་ཐོས་ནང་བཞིན་དེ་འདྲ་དེ་འདྲ་བྱེད་གི་རེད་ཟེར་ནས་སྟོན་པའི་ཆེ་བརྗོད་དེ་ཚོ་ཞེ་དྲག། བཤད་ཀྱི་འདུག་ད་དེ་འདྲ་ཡིན་ན་ཁྱོད་རང་གིས་དད་པ་བྱེད་བྱས་ནས་ཁྱོད་རང་གིས་སྟོན་པ་གདན་འདྲེན་ཞུས་འགྲིག་གི་རེད། གདན་འདྲེན་ཞུས་འགྲིག་གི་རེད་གདན་འདྲེན་ཞུ་ཐུབ་ཀྱི་རེད་པས་ཟེར་ཏེ་ཁྱོད་རང་ཚོ་གྲ་སྒྲིག་བྱེད་ཐུབ་ན་ངས་གདན་འདྲེན་ཞུ་ཐུབ་ཀྱི་རེད། ཧོ་དེ་བྱས་ཡིན་པ་རེད། ཨེ་ཁོ་ཚོས་གྲ་སྒྲིག་བྱེད་བྱས། ཕྱི་རོལ་མུ་སྟེགས་པ་གི་ནི་ཁྱམས་གྲུ་བཞི་ཞིག་ཅིག་རྒྱ་ཆེན་པོ་ཞིག་ཅིག་ཡོད་པ་རེད་དེ་ནང་ཕྱོགས་བཞི་ལ་སྒོ་བཞི་ཡོད་མཁན།

ས། ཡེ་ཤེས་པ་སྤྱན་འདྲེན་བྱེད་དེའི་སྐོར་ལ་ཨུ་ཏུ་སུ་བྱིན་ནས་གསུང་གཏོང་བ་ངང་སོགས་བླ་མ་མཆོད་པའི་ཚོགས་ཞིང་གསལ་བཏབ་པ་ཡིན་ནའི་འདྲ་སྦྱོར་བའི་ཆོས་དྲུག་ཡིན་ནའི་འདྲ། དག་སྣང་ཡེ་ཤེས་ཅན་འཇིགས་བྱེད་དེ་ཚོ་འོ་དེའི་སྐོར་ལ་ཡེ་ཤེས་པ་སྤྱན་འདྲེན་ཞུ་དགོས་འདུག་བ་ད་ཕེབས་ཡོད་གསུང་སོ་ནམ་མཆོད་ཐག་གཅོད་མ་ཐུབ་བྱས་པ་ཕེབས་ཨེ་ཡོད་མ་ཡོད་མཁྱེན་ཡོད་ནམ་མེད་ཡང་དོགས་པ་ཁྱོན་ནས་ཟ་དགོས་ཡོད་མ་རེད། རང་གི་མོས་པའི་སྤྱོད་པ་ཡིན་ནའི་སངས་རྒྱས་མ་བྱོན་པ་ཟེར་མཁན་ཁྱོན་ནས་ཡོད་མ་རེད། ད་ཇ་ཡོད་པས་ཇ་མཆོད་ཕུལ། ཚོགས་ཞིང་སྤྱན་འདྲེན་སོང་ཙང་ད་མཆོད་པ་ཕུལ་བ་དེ་ལ་བླ་མ་མཆོད་པ་གལ་ཆེ་བའི་རྒྱུ་མཚན་བསམ་པ་དང་བླ་མ་མཆོད་ཚུལ་དངོས་སོ་ཟེར། ད་བླ་མ་མཆོད་པ་དེ་གལ་ཆེ་བའི་རྒྱུ་མཚན་ཟེར་བླ་མ་མཆོད་པ་ཟེར་མཁན་དེ་བླ་མ་ལ་མཆོད་པ་ཕུལ་ཟེར་བ་དེ་གལ་ཆེ་བའི་རྒྱུ་མཚན་བསམ་པ་དང་བླ་མ་མཆོད་ཚུལ་དངོས་སོ་དང་པོ་ནི་བླ་མ་མཆོད་པའི་གཞུང་ཉིད་དུ། དེ་ནི་མགོན་པོ། མགོན་པོ་ཀླུ་སྒྲུབ་ཀྱི་རིམ་ལྔར་མཆོད་པ་ཐམས་ཅད་ཡོངས་སྤངས་ནས་བླ་མ་མཆོད་པ་ཡང་དག་བརྩམ། དེ་མཉེས་པས་ནི་ཀུན་མཁྱེན་གྱི་ཡེ་ཤེས་མཆོག་ནི་ཐོབ་པར་འགྱུར་ཟེར་མགོན་པོ་ཀླུ་སྒྲུབ་གསུངས་པ་འདི་རེད། མགོན་པོ་ཀླུ་སྒྲུབ་དེས་ན་མཆོད་པ་གཞན་མང་པོ་ཕུལ་བ་ལས་བླ་མ་ལ་མཆོད་པ་ཕུལ་བ་དེ་སྒང་ག་གོ་ཆོད་ཀྱི་རེད། ཞེས་སངས་རྒྱས་བྱང་སེམས་ཐམས་ཅད་ཀྱི་མཆོད་པ་ལས་བླ་མ་མཆོད་པ་དོན་ཆེ་བར་གསུངས་པ་ལ་ངེས་ཤེས་དྲངས་ནས་ཡིད་ལ་དད་པ་འཕེལ་བ་ལ། ཞེས་གསུངས་ཏེ། དེ་ལ་སྤྱིར་བསགས་སྦྱང་གལ་ཆེ་བ་དང་ལྷག་པར་དུ་མྱུར་དུ་འཚང་རྒྱ་བར་འདོད་པས་ཚོགས་རླབས་ཆེན་མྱུར་དུ་རྫོགས་པ་དང། སྒྲིབ་པ་ནི་མྱུར་དུ་སྦྱོང་བ། ཐབས་མཁས་ཀྱི་འཕྲུལ་ཞིག་ཤེས་དགོས། དེ་ལ་ཕར་ཕྱིན་ཐེག་པ་བསྐལ་ཆེན་གྲངས་མེད་མང་པོ་ཚོགས་ཀྱི་སིལ་བུའི་དབྱེ་བ་མཐའ་ཡས་པ་ཞིག་གསོག་དགོས་ལ། བསགས་དགོས་ལ། བླ་མེད་ཀྱི་ཐེག་པ་དེ་ནི་དེ་འདྲ་བའི་དུས་རིང་བ་དང་བྱ་དཀའ་བ་ལ་མི་ལྟོས་པར། སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་འཚང་རྒྱ་བའི་རྒྱུ་ཚོགས་རྣམས་ཚང་བར་བྱེད་དགོས་པས་དེ་ནི་རང་ཉིད་ལྷ་ཡི་རྣལ་འབྱོར་ཁྱད་པར་དང་ལྡན་པའི་སྒོ་ནས་ཚོགས་བསགས་པའི་ཞིང་མཐར་ཐུག་པ་བླ་མ་དང་དཀྱིལ་འཁོར་གྱི་ལྷ་ཚོགས་དབྱེར་མེད་དུ་བྱས་པ་ལ

བློ་ཆེན་པོའི་སྒོ་ནས་རྟོག་ཆེན་པོ་ཞེ་པོ་ཆེ་ས་རྟོགས་སོང་ན་ད་ནི། ལོ་གཅིག་གི་བྱས་ཚོད་ནི་མི་ཐུབ་ཉི་མ་གཅིག་གིས་བྱེད་ཐུབ་ཀྱི་མིན་དེ་འདྲ་ཡོང་གི་རེད་བ། དཔེར་ན་ང་རང་ཚོ་ད་ལྟ། སྔོན་འགྲོ་བསགས་ནི་མི་ཐུབ་དེ་ཚོ་སྔོན་འགྲོ་ཧ་མ་ཡིན་ནི་ང་རང་ཚོ་ལོ་དང་ཟླ་བ་སྒྲུབ་ནི་མ་སླེབས་ཀྱི་དེ་འདྲ་ད་རེས་ཆུ་ཚོད་རེ་གཉིས་རེ་དང་ཉི་མ་རེ་གཉིས་རེ་གིས་སླེབས་འགྲོ་ཡ་དེ་འདྲ་འདུག།

དཔེར་ན། སྤྱི་བཏང་གི་མི་གཅིག་གིས་བསྐལ་པ་གྲངས་མེད་གཅིག་གི་ཚོགས་རྫོགས་པ་ལ་བསྐལ་པ་གྲངས་མེད་གཅིག་བར་དུ་བཟླས་དགོས་བ། བསྐལ་པ་གྲངས་མེད་གཅིག་ཡི་བར་དུ་དཀའ་ལས་རྒྱག་དགོས་བ། ད་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་འདྲ་བ་ཅིག་ཡིན་ན་ནི་བསྐལ་པ་གྲངས་མེད་གཉིས་ཀྱིས་བསྐལ་པ་གྲངས་མེད་གཉིས་ཀྱི་ཚོགས་ཀྱི་དོན་ཐོག་དེ་ལོ་བདུན་གྱི་བར་དུ་ལོ་བདུན་གྱིས་ནི་བསྐལ་པ་གྲངས་མེད་གཉིས་གོ་ཆོད་ཀྱི་ཚོགས་རྫོགས་ཐུབ་དགོས་བ། བྱང་ཆུབ་སེམས་དཔའ་རྟག་ཏུ་དངོས་འདྲ། དེ་ག་རེ་ཟེར་ན། བྱང་ཆུབ་སེམས་དཔའ་ཆོས་འཕགས་ལ་གཞན་དང་མི་འདྲ་བའི་བསྟེན་ཚུལ། བསྟེན་ཚུལ་གཞན་དང་མི་འདྲ་བའི་ནི་དཀའ་ངལ་ཆེན་པོ་ཞེ་པོ་བརྒྱབ་བྱས་ལོ་བདུན་གྱི་རིང་ལ་ནི་བསྐལ་པ་གྲངས་མེད་གཉིས་ཀྱི་ཚོགས་རྫོགས་བྱས་ནས་གྲངས་མེད་གསུམ་པ་གི་མགོ་བཙུགས་ནི་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་པ་རེད། བྱང་ཆུབ་སེམས་དཔའ་རྟག་ཏུ་ངུ་འདྲ་དེ། དེ་ཐབས་མཁས་ཀྱི་འཕྲུལ་ཟེར་གི་ཡིན་པས།